ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གཉིས་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་སྩལ་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས་བཀའ་དགོངས་བསྒྲུབ་རྒྱུར་མགོན་པོ་མཆོག་གི་དགོངས་པ་རྟོགས་དགོས་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སྦེ་ལ་ཀོ་པེ་བོད་མིའི་གཞིས་ཁོངས་ཀྱི་ལོ་སར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོའི་ཐོག་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་གྲོང་སྡེ་ལས་ཁུངས་ནས་ལོ་སར་ཉིན་བོད་མི་རྣམས་ལ་ཚོགས་ཁང་གི་ཉེ་འཁྲིས་ལམ་ཟུར་དུ་སྣུམ་འཁོར་རམ་མོ་ཏྲ་བཞག་ཆོག་པའི་དམིགས་བསལ་ཆོག་མཆན་གནང་འདུག་པ་འདིའི་ཐད། ནིའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལས་རིམ་ནང་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་བཟུང་བོད་ཀྱི་ལོ་གསར་ལ་མ་རོལ་བར། བོད་གཞིས་བྱེས་གཉིས་མཉམ་འཛོམས་མ་བྱུང་བར། ངས་ལོ་སར་མི་གཏང་ཞེས་འབོད་ཚིག་ཕྱར་ཏེ་ཨོ་སི་ཀྲོ་ལི་ཡའི་གྲོང་ཁྱེར་མང་པོའི་ནང་འདས་པའི་ལོ་བཅུའི་རིང་བོད་དོན་ལས་འགུལ་སྤེལ་མཁན་བསྟན་པ་དར་རྒྱས་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། དེ་ནས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་གསུང་འཕྲིན་ཞིག་གསན་རོགས་གནང། བོད་ལོའི་ལོ་སར་ལ་ཡ་ཨེ་ནི་གཞིས་བྱེས་བོད་མི་ཚང་མ་ལོག་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཞིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་པའི་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་སེ་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གིས་ཅིག་གི་དད་མོས་ཀྱི་སེམས་ཤུགས་འདི་ནམ་ཡང་འགྱུར་བ་མེད་པ་བྱས་བསྡད་པ་རེད། ད་ངས་ཡ་དེ་མགོ་ཁྲིད་བྱས་འདུག་སེ་བསྡད་པ་རེད། ཟེར་ན་དེ་སྔ་བོད་བཅིངས་འགྲོལ་བཏང་ནས་རྒྱ་མི་གུང་ཁྲན་གྱི་འདུག་སེ་ཕར་དབང་རུ་བསྒྱུར་དུས་ད་ནས་བོད་ཀྱི་ཆོས་དད་དང་བདེ་སྐྱིད་དེ་འགྱུར་བ་འགྲོ་གི་རེད་བསམ་པ་ཅིག་གི་རེ་བ་དེ་བརྒྱབ་པ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་དེ་ཁྱོན་ནས་དཔེ་ཇེ་བརྟན་ཇེ་བརྟན་ལ་ཕྱིན་བྱས་ཞེ་དྲག་ཡག་པོ་རེད་ཤག་ཨ་ནི་བོད་ཙམ་མ་ཡིན་པའི་ད་དེང་སང་རྒྱ་ནག་རང་གི་ནང་ལོགས་ལའི་ནང་ཆོས་དུ་དོ་སྣང་གསར་པ་སླེབས་བསྡད་མཁན་འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ་བོད་ཀྱི་ཆོས་དང་རིག་གཞུང་ཟེར་དུས་ཙ་ནས་ཅིག་དངོས་གནས་དྲང་གནས་ཀྱི་ཁོ་རྒྱུ་མཚན་ལྡན་པ་རིག་པ་དང་ལྡན་པ་ཨ་ནི་བསམ་བློ་བཏང་པ་ཡིན་ན་སེམས་ཀྱི་ཞི་བདེ་ཡོང་ཡག།

ཆོས་དད་པ་མེད་ན་ཡང་གཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་ཚོ་བོད་པ་གཅིག་གི་སོ་སོའི་ཆོས་དང་རིག་གཞུང་ཅིག་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ད་འདི་གཅིག་གི་རྒྱ་གུང་ཁྲན་གྱི་བས་འདི་བ་གཅིག་ནག་གསུབ་གཏོང་ཡག་གི།

ཅིག་འཛམ་བུ་གླིང་ག་ས་ག་ལ། ད་དེ་སྔ་བོད་ཀྱི་ནང་ཆོས་དུ་དོ་སྣང་གང་ཡང་མེད་བསྡད་མཁན་མ་ཤེས་མཁན་དེ་ཚོའི་གྲས་ཀྱིས། ཅིག་གིས་བོད་པའི། ཅིག་གིས་སེམས་པ་བཟང་པོ་བྱེད་ཡག་དང་ཡ་རབས་བྱེད་ཡག་འདི་དག་ལ། ཅིག་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ནས་དོ་སྣང་གསར་པ་བྱེད་བསྡད་ཀྱི་འདུག་ག། བྱས་ཙང་ང་རང་ཚོ་བོད་པ། སོ་སོ་ཕ་མེས་ནས་མར་ཅིག་གི་གོམས་གཤིས་བཟང་པོ་ཡོད་བསྡད་པ་ད་འདི་ཚང་མས།

པའི་ལྟ་སྤུས་དག་ཤོས་དེ་ང་ཚོ་བོད་པས་བདག་པོ་རྒྱབ་བསྡད་ཡོད་རེད་ད། ཐའི་ལེན་དང། འབར་མ་དང་དེ་བ་ནང་པའི་ཡུལ་གྲུ་རེད་ཞེ་དྲག་ཡག་པོ་ཡོད་རེད་རེད་དེ་ཡིན་ནའི། གཅིག་གི་སློབ་སྦྱོང་གཏིང་ཟབ་པོ་བྱས་ནས་འགྲོ་བསྡད་མཁན་དེ་བོད་དང་སོག་པོ་ཨ་ནི་སོག་པོ་ད་ཉམས་ཆག་ཞེ་པོ་ཕྱིན་ཚར་རེད། བྱས་ཙང་ད་ང་ཚོ་བོད་ཀྱི་དངོས་གནས་དྲང་གནས་ཀྱི་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་འཛམ་བུ་གླིང་གི་སྤྱི་ནོར་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་ད་འདི་ཚང་མས་དེ་དོ་སྣང་བྱས། མུ་མཐུད་ནས་ང་ཚོ་ད་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་མི་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ལ། གཅིག་ང་ཚོས་གཅིག་གི་ཞབས་བརྟན་སྒྲུབ་ཡག་གི་ཚོར་བ། གཅིག་གི་ཕྱག་མཆོད་འབུལ་བྱེད་ཡག་གི་ཚོར་བ་ཙམ་མ་ཡིན་པར་བསམ་བློ་གཏོང་སྟངས་ཀྱི་ཐོག་ནས། གཅིག་གི་བྱམས་སྙིང་རྗེ།

ཆོས་དད་ཡོད་ནའི་རེད་མེད་ནའི་རེད། འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡང་སེམས་པ་བཟང་པོ་བྱེད་ཡག་གི་གོམས་གཤིས་འདི་ཕར་ཕར་རྒྱ་བསྐྱེད་ཐུབ་ཡག་ཅིག་གི་དེ་ཚང་མས་ནི་སེམས་ལ་བཞག་ཨ་ནི་ཧུར་ཐག་བྱེད་རོགས་གྱིས་ཨ་ནི་ད་ང་ཚོ་བོད་ཀྱི་ཅིག་གི་སེམས་ཁམས་རིག་པའི་སྐོར་དེ་ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་བོད་ཟབ་ཤོས་རེད་ཤག། ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོའི་གྲས་དེ། ང་ཚོ་དེ་སྔ་བོད་ལ་ཡ། མེད་སེ་འབྲས་ཚོས་གཙོ་བོར་གྱུར་པའི། བའི་དགོན་པ་ཁག་དེའི་རིགས་ཀྱིས་གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོད་རེད། དེ། དངོས་གནས་དྲང་གནས་ཀྱི་ཅིག། འཛམ་བུ་གླིང་གི་སྤྱི་ནོར། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ཅིག་གི་ཡག་པོ་ཞེ་པོ་ཅིག་རེད་བཞག་དེ་ང་ཚོ་བོད་པའི་ཨ་ད་བར་དུ། དངོས་གནས་དྲང་གནས་ཀྱི་བུ་གའི། ད། ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་པས་ང་ཚོ་ཆོས་སྐད་བྱས་ན་བཤད་སྒྲུབ་ཟུང་འབྲེལ་བྱས་ནས་ང་ཚོས་བདག་པོ་རྒྱབ་པ་རེད། དེ་སྔ་ང་ཚོ་སེམས་པ་བཟང་པོ་བྱེད་ཡག་གི། དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་ང་ཚོ་བོད་ལ་ཡ་ཨ་ད་བར་དུ་བདག་པོ་རྒྱབ་བསྡད་པ་འདི་ད་འཛམ་བུ་གླིང་འདི་སྒང་ལ་འདུག་བ། དོ་སྣང་གསར་པ་ལ་ཡ་ཅིག་ད་ཁྱབ་ཐུབ་ཡ་ཅིག་གི་གནས་ཚུལ་ཅིག་སླེབས་ཀྱི་འདུག་ག། དེ་འདྲའི་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལ་བས་སེམས་ཤུགས་སྐྱེད། པའི་སྙིང་སྟོབས་བསྐྱེད་ཆེད་ཨ་ནེ་ཚང་མས་པའི་ཧུར་ཐག་བྱེད་རོགས་བྱེད་ཟེར་ན་ཟེར་ཡག་འདི་ཡིན། ཨ་ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་འདི་གིས་འདི་མི་ཚང་མ་ལོག་ངོས་ནས་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ན་ཞེ་དྲག་ཡག་པོ་རེད་ད་ད་དུང་ང་རང་ཚོ་ཅིག་བོད་ལ་ཡ་ལོ་སྟོང་ཕྲག་གི་རིང་གི་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་གིས་འདི་ད་ཅིག། རྒྱུ་མཚན་ག་འདྲས་ཡིན་པ་གཏིང་རིང་པོ་གཅིག་གི་བསམ་བློ་གཏོང་ཡག་དེ་དེ་ང་ཚོ་བོད་པ་དང་མི་རབས་གསར་བ་ཚོས་དོ་སྣང་གསར་བ་བྱེད་དགོས་གཅིག་གི་ཆ་བཞག་བྱེད་ང་ཚོ་གོམས་གཤིས་ཡིན་ཙང་གཅིག་གོ་མེད་པ་བྱེད་རྒྱུ་མཚན་ག་རེ་རེད་འདུག་ག་ཨ་ནི་དངོས་ཡོད་གནས་ཚུལ་ལ་ཡ་དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ་ཚན་རིག་པ་ཚོས་དགའ་པོ་བྱེད་ཡག་དང་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གི་དོ་སྣང་བྱེད་ཡག་དེ་གྱིས་དེ་རྒྱུ་མཚན་ག་རེ་རེད་འདུག་ག་དོ་སྣང་བྱས་བྱས་ང་ཚོ་བོད་པ་རང་གི་པའི་ལོ་སྟོང་ཕྲག་གི་རིང་གི་གཅེས་ནོར་ཅིག་ཡོད་བསྡད་པའི་ལྟ་འདི་ཚང་མས་དེ་ངོས་འཛིན་ཐུབ་པའི་ཐོག་ནས་བདག་པོ་རྒྱག་ཡ་དེ་དཔེ་གལ་ཆེན་པོ་རེད་ང་རང་ཚོ་ཚང་མ་ལོག་ཁ་ནས་ཞི་བདེ་དེ་ཞི་བདེ་ཟེར་གྱི་ཡོད་རེད། ཞི་བདེ་ཟེར་ཡ་དེ་སེམས་ཀྱི་ནང་དུ་བཟོ་དགོས་རེད་མ་གཏོགས་ཨ་ནི་གོ་མཚོན་མེད་པ་ཅིག་གི་སྐད་ཆ་མ་རེད། བྱས་ཙང་ཀ་ང་རང་ཚོ་བོད་ཀྱི་རིག་གཞུང་གོམས་གཤིས་ཡོད་བསྡད་པ་འདི་གིས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་བཟོ་ཡག་གི་དཔེ་དེ་རྒྱུ་ཆ་ཡག་ཤོས་རེད་ཤག་འདི་ང་རང་ཚང་མ་ལོག་གིས་ཤེས་པ་བྱས་ནས་བདག་པོ་ཡག་པོ་ཞིག་རྒྱབ་ཨེ་ནི་གཞན་དེ་ག་ཡིན། ཚང་མ་ལོག་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པས་བོད་ཤིང་འབྲུག་ལོ་གསར་ལ་འཚམས་འདྲི་གནང་འདུག་དེ་ཡང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛེ་ར་ཛེ་ཡ་ལགས་ཀྱིས་ཁ་སང་རབ་གནས་ཤིང་འབྲུག་ལོའི་ལོ་གསར་ཚེས་པ་གཅིག་གི་ཉིན་སྤྱི་ཚོགས་དྲ་རྒྱ་བརྒྱུད་ནས་འཚམས་འདྲི་གནང་འདུག། ཁོང་གིས་སྤྱི་ཚོགས་དྲ་རྒྱའི་ཐོག་སྤེལ་བའི་བརྙན་པར་གསུང་འཕྲིན་དེའི་ནང། ལོ་གསར་ནང་བདེ་སྐྱིད་ཕུན་སུམ་ཚོགས་པ་དང་ཡར་རྒྱས་གོང་འཕེལ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་གསུངས་ཡོད་པ་མ་ཟད། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་བོད་མི་རྣམས་དང་དཔུང་པ་མཉམ་བཤེར་གྱིས། བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། དེ་བཞིན་བོད་ཀྱི་སྐད་ཡིག་མི་ཉམས་རྒྱུན་འཛིན་གནང་བཞིན་ཡོད་པའི་སྐོར་གསུངས་བཞག་ཁོང་གིས་ད་དུང། དེང་གི་དུས་འདིར་ཆོས་དད་གནང་མཁན་དང། རང་གི་གནའ་སྲོལ་གོམས་གཤིས་རྒྱུན་འཛིན་དང་རང་གི་སྐད་ཡིག་བེད་སྤྱོད་གནང་མཁན་ཚོར་རྒྱབ་སྐྱོར་དགོས་པ་དེ་དེ་སྔར་ལས་གལ་ཆེ་བར་ཆགས་ཡོད་པ་དང། ལྟ་གྲུབ་དེ་དག་ཨ་མི་རི་ཀའི་གཞི་རྩའི་སྒྲོམ་གཞིའི་ནང་རྩ་བ་གཏིང་ཟིན་ནས་གནས་ཡོད་པ་རེད་ཅེས་དང། ཁོང་གིས་ད་དུང། ཨ་མི་རི་ཀའི་ངོས་ནས་མུ་མཐུད་ནས་བོད་མིའི་འགྲོ་བ་མིའི་ཐོབ་ཐང་གོང་འཕེལ་ཡོང་བར་བྱ་རྒྱུར་ཆོད་སེམས་བརྟན་པོ་ཡོད་པའི་སྐོར་གསུངས་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས་བཀའ་དགོངས་བསྒྲུབ་རྒྱུ་དེ་ནི་མགོན་པོ་མཆོག་གི་དགོངས་པ་རྟོགས་དགོས་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སྦེལ་ཀོབ་ཀྱི་གཞིས་ཁོངས་ཀྱི་ལོ་སར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོའི་ཐོག་གསུངས་གནང་འདུག་ཞིབ་གསལ། ས་གནས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས་བཀའ་དགོངས་སྒྲུབ་རྒྱུར་མགོན་པོ་གང་ཉིད་ཀྱི་དགོངས་པ་རྟོགས་དགོས་སྐོར། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སྦེལ་ཀོབ་གཞིས་ཁོངས་ཀྱི་ལོ་སར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོའི་ཐོག་གསུང་གནང་སོང། འདི་ཚེས་བཅུ་གཅིག་ལོ་སར་ཚེས་པ་གཉིས་ཀྱི་ཉིན་འདི་ག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་གཞིས་བྱེས་དགེ་བའི་ཕོ་བྲང་དུ། སྦེལ་ཀོབ་ལུགས་བདེ་གཞིས་ཁོངས་གཉིས་ཀྱི་བོད་མི་སེར་སྐྱ་མི་མང་རྣམས་ལྷན་ཞུགས་ཀྱིས་ལོ་སར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོའི་ཐོག

རྒྱལ་བ་རིན་པོ་ཆེའི་དགོངས་པ་མ་རྟོགས་པ་ཡིན་ན། སྐབས་རེ་སྐབས་རེ་སོ་སོ་སོའི་གྱི་སྣང་བ་འདྲ་བོ་ཅིག་དག་བྱས། ངས་རྒྱལ་བ་རིན་པོ་ཆེའི་དགོངས་པ་སྒྲུབ་ཀྱི་ཡོད་བསམ་བསམ་འདྲ་བོ་ཅིག་གི་འོག་ནས། ལས་ཀ་བྱེད་ཡ་དེ། སྐུ་མདུན་གྱི་དགོངས་པ་དང་མ་མཐུན་པའི་གྱི་ལས་ཀ་བྱེད་ཡ་གྱི་གནས་སྟངས་དེ་འདྲས། མང་པོ་ཅིག་ཡོང་བསྡད་ཀྱི་འདུག་དེ་ཡོང་བསྡད་ཀྱི་ཡོད་པའི་ཆ་ནས། ཞུ་གི་ཡོད། རྒྱལ་བ་རིན་པོ་ཆེའི་དགོངས་པ་འགྲུབ་པར་བྱེད་པ་ལ། རྒྱལ་བ་རིན་པོ་ཆེའི་དགོངས་པ་དེ་རྟོགས་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཞེས་ནས་དུས་རྒྱུན་དེ་ནས་ཞུ་བསྡད་ཀྱི་ཡོད།
སྲིད་སྐྱོང་མཆོག་གིས་གསུང་ཡས་ལ། ཁོང་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ཐུགས་འགན་བཞེས་ཏེ་འདས་པའི་ལོ་ངོ་གཉིས་ལྷག་རིང། རྒྱལ་ཁབ་ཁག་ཉི་ཤུ་རྩ་བཞི་ཙམ་ཞིག་ནང་སྐོར་སྐྱོད་གནང་སའི་ཡུལ་ལུང་ཁག་ནས། ཁོང་ལ་རང་དབང་ཡོད་པའི་རྒྱལ་ཁབ་ཁག་གི་དབུ་ཁྲིད་ནང་བཞིན་གྱི་གུས་བརྩི་ཐོབ་བཞིན་པ་དེ་ནི། གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་མཛད་འཕྲིན་ལ་བརྟེན་ནས་བྱུང་བ་བཞིན་པ། ཁོང་གིས་དངོས་སུ་ཉམས་མྱོང་བྱུང་བ་གསུངས་པ་དང་འབྲེལ། གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལོ་ངོ་བཅུ་ཕྲག་གཉིས་ཙམ་བཞུགས་རྒྱུ་དང། ཡང་དགུང་ལོ་བརྒྱ་དང་བཅུ་གསུམ་བཞུགས་རྒྱུའི་བཀའ་གནང་ཡས་དེ་ནས་བླ་མའི་ངོས་ནས་ཐུགས་བསྐྱེད་དམ་པོ་ཡོད་ན་ཡང་བླ་མ་སྐུ་ཚེ་ཞབས་པད་བརྟན་པར་བླ་སློབ་ཀྱི་དམ་ཚིག་བརྟན་པོ་དགོས་གལ་ཆེ་བའི་སྐོར་གསུངས་གནང་སོང། བླ་མའི་ངོས་ནས་ཐུགས་བསྐྱེད་དམ་པོ་ཡོད་པ་དེ།
བསྟན་གནང་གི་ཡོད་རེད། ཡིན་ནས་བླ་མ་སྐུ་ཚེ་ཞབས་པད་བརྟན་པ་བྱེད་པ་ལ། ཨ་ནི་བླ་སློབ་ཀྱི་དམ་ཚིག་དེ་བརྟན་པོ་ཡོང་ཡོང་དགོས་ཀྱི་ཡོད་པ་སོང་ཙང་ད་ང་རང་བསམ་བློ་ཕྱིན་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་སློབ་མ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ང་ཚོ་སློབ་མ་ཚོའི་ངོས་ནས། རྒྱལ་བ་རིན་པོ་ཆེའི་བཀའ་དགོངས་གཞིར་བཟུང་བྱས་རྗེས། ལས་དོན་སྒྲུབ་ཡ་ལ་ཡང་འབད་བརྩོན་བྱེད་པ་འདྲ་བོ་ཕྱིན་པ་ཡིན་ན། ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་རང་བཞིན་གྱིས་བརྟན་གྱི་རེད་བྱས་རྗེས་འདི། ཅིག་ཞུ་ཡ་གི་འདོད་པ་བྱུང་སོང།
ཡང་ཁོང་གིས་གསུངས་ཡག་ལ་རྒྱ་ནག་གི་ནང་ཆབ་སྲིད་དང་དཔལ་འབྱོར་གྱི་ཐོག་ནས་འགྱུར་བ་ཤུགས་ཆེ་འགྲོ་བཞིན་ཡོད་ཀྱང་རྒྱ་ནག་གི་བྱེད་སྟངས་ལ་བརྟེན་ནས་འཛམ་བུ་གླིང་གི་ནང་རྒྱ་ནག་ལ་ལྟ་སྟངས་མི་འདྲ་བ་ཞིག་ཡོད་ན་ཡང་བོད་ནང་གི་གནས་སྟངས་དེ་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱིས་བོད་རྒྱ་དཀའ་རྙོག་སེལ་ཐབས་སུ་འབད་བརྩོན་གནང་བཞིན་ཡོད་ཀྱང། ད་ལྟའི་གནས་སྐབས་སུ་བོད་མིའི་མངོན་འདོད་དང་མཚུངས་པར་གྲུབ་འབྲས་ཐོན་རྒྱུ། ཕྲན་བུ་ཁག་པོ་ཡིན་པ་གསུངས་གནང་སོང། ཡིན་པ་ཡིན་ནའི་ད་ལྟའི་གནས་སྐབས་ལ་ཡང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་འགོ་ཁྲིད་པའི་གི་གཞུང་འདིའི་གི་འོག་ནས་ང་ཚོ་བོད་པ་དཀའ་རྙོག་འདི་ལམ་སང་ཅིག་སེལ་ཐུབ་ས་རེད་བསམ་ས་ཅིག་དང། ང་ཚོའི་མངོན་འདོད་གཞིར་བཟུང་ཅིག་གི་དོན་དག་ཅིག་འགྲུབ་ཀྱི་རེད་བསམ་ས་འགྲུབ་ཅིག་ཏོག་ཙེ་ཁག་པོ་རེད་ཞུ་འདུག་ཡིན་པ་ཡིན་ནའི་འབད་བརྩོན་མུ་མཐུད་ནས་ཞུ་དགོས་ཀྱི་ཡོད་རེད། གནས་སྟངས་ག་འདྲས་ཅིག་འགྱུར་བ་འགྲོ་གི་ཡོད་མེད་དེ་སུ་གཅིག་གིས་ཞུ་ཤེས་ཀྱི་མ་རེད། དེ་བས་སོང་ཙང་གནས་སྟངས་མ་འོངས་པ་གནས་སྟངས་འགྱུར་བ་ག་འདྲས་འགྲོ་གི་རེད་བསམ་པ་དེ་འདྲས་ཞིབ་འཇུག་བྱས་པའི་ཐོག་ནས་ཨ་ནི་དེ་ཚོ་ལ་ཡང་གདོང་ལེན་ག་འདྲས་བྱེད་དགོས་ཡོད་པའི་དེ་འཛིན་སྐྱོང་བཀའ་ཤག་ནས་བྱས་བསྡད་ཡོད་ཟེར་ནས་འདི་གཅིག་ཞུ་བའི་འདོད་པ་བྱུང་སོང། གཞན་ཡང་ཁོང་གིས་རང་ནུས་གང་ལྕོགས་ཀྱིས་འཛམ་བུ་གླིང་གི་ནང་བོད་དོན་ལས་འགུལ་སྤེལ་རྒྱུ་དང་བཙན་བྱོལ་སྤྱི་ཚོགས་ཀྱི་ནང་སྔོན་དཔག་གནང་བའི་ཐོག་ནས་མ་འོངས་པར་དཀའ་ངལ་མི་འཕྲད་པའི་ཐབས་ལམ་གྱི་ཐོག་འབད་བརྩོན་གནང་བཞིན་པ་གསུངས་པ་དང་སྦྲགས་གཞིས་ཆགས་ཀྱི་བོད་མི་རྒན་རབས་ཚོས་གོང་ས་མཆོག་གི་བཀའ་དགོངས་ལྟར། གཞིས་ཆགས་མུ་མཐུད་རྒྱུན་གནས་ཐུབ་པར་བཀའ་དྲིན་རྗེས་དྲན་གནང་སོང། དེ་ཡིན་དུས་མི་རབས་རྒན་པ་ཚོས་ད་སྐུ་ལས་མང་པོ་ཞིག་བསྐྱོན་ཡོད་རེད་དེ་རིང་དེ། ཚོགས་འདུའི་ནང་ལ་ཕེབས་མཁན་ནང་ལ་ད་དེ་འདུ་འཛོམས་དེར་ཕེབས་མཁན་ནང་ལ་ཡང་མི་རབས་རྒན་པ་ད་ཉུང་ཤས་ཤིག་མ་གཏོགས་ང་ཚོ་ལྷག་ཡོད་མ་རེད་བོད་ནས་ཚུར་ཕེབས་མཁན་གྱི་མི་རབས་རྒན་པ་མང་ཆེ་བ་ཅིག་རྫོགས་འགྲོ་གི་ཡོད་རེད་ཡིན་ན་ཁྱེད་རང་ཚོ་གིས་དཀའ་ལས་རྒྱབ་པ་ལ་བརྟེན་ནས་ད་ད་ལྟ་ང་ཚོའི་མི་རབས་དང་ང་ཚོའི་གི་རྗེས་མའི་གི་མི་རབས་འདི་གའི་ཚང་མ་ལོག་ཧྲ་ད་ད་བྱས་གནས་ཐུབ་པ་དེ་ཁྱེད་རང་ཚོ་གིས་རྒྱལ་བ་རིན་པོ་ཆེའི་བཀའ་བཞིན་གསུང་ཅི་སྒྲུབ་པ་ལ་བརྟེན་ནས་ཨ་ནི་བྱུང་བསྡད་ཡོད་པའི་སོང་ཙང་རྒན་རབས་ཚང་མ་ལོག་ལ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་གི་འདོད་པ་གཅིག་དེ་བཞིན་བྱུང་སོང། དེ་མིན་སྲིད་སྐྱོང་མཆོག་གིས་གསུངས་ཡག་ལ་བོད་མི་རྣམས་མཉམ་རུབ་ཀྱིས་གཞིས་ཆགས་ཁག་གི་ནང་གནས་ཏེ། གཞིས་ཆགས་ཁག་རྒྱུན་གནས་ཐུབ་ཐབས་སུ་དགོངས་བཞེས་ཕྱག་ལས་གནང་བཞིན་པ་དང། བོད་མིའི་སྒྲིག་འཛུགས་ཀྱི་ས་ཁང་སྒྲིག་གཞི་གཏན་འབེབས་གནང་བ་ཁག་ལ་མང་ཚོགས་ནས་དོ་སྣང་གོ་རྟོགས་དགོས་པ་དང་གཞིས་ཆགས་ཀྱི་མི་འབོར་དང་ཕྲུ་གུ་ཉུང་དུ་ཕྱིན་པའི་དཀའ་ངལ་དང་བོད་མི་སྡོད་ཁང་མེད་པ་རྣམས་ལ་གཞིས་ཆགས་ཁག་གི་ནང་སྡོད་ཁང་མཁོ་སྤྲོད་གནང་རྒྱུའི་ལས་འཆར་སོགས་ཀྱི་ཐད་མང་ཚོགས་ནས་ནུས་པ་མཉམ་སྤུངས་དགོས་པའི་འབོད་སྐུལ་གནང་སོང་ལ། སྲིད་སྐྱོང་སྤེན་པ་ཚེ་རིང་ལགས་ད་ལན་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཕེབས་པ་དེ་ནི་གཙོ་བོ། འདི་ཚེས་བཅུ་བདུན་ཉིན་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་རྗེས་དྲན་མཛད་སྒོའི་ཐོག་ལྷན་ཞུགས་གནང་རྒྱུའི་ཆེད་ཕེབས་གནང་བ་བཞིན་པ་རེད་འདུག་རྒྱ་གར་ལྷོ་ཕྱོགས་སྦལ་ཀུ་པེ་བོད་མིའི་གཞིས་ཀ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བཞུགས་སྒར་རྡ་རམ་ས་ལར། བོད་ཀྱི་གཞུང་འབྲེལ་ལོ་སར་སྲུང་བརྩི་ཞུས་ཡོད་པའི་སྐོར་ལ། བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་ཤིང་འབྲུག་ལོ་ཡི་གནམ་ལོ་གསར་དུ་བཞད་པའི་ཚེས་གཅིག་གི་སྔ་དྲོ། བཞུགས་སྒར་དྷརམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཡང་སྟེང་དུ། སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་རིན་པོ་ཆེས་དབུས་དགེ་འདུན་པ་རྣམ་པ་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་དང་སྤྱི་འཐུས་ཚོགས་གཞོན་གཙོས་པའི་མཛད་གཙོ་རྣམ་པ། དེ་བཞིན་སྲི་ཞུའི་ལས་བྱེད་པ་རྣམ་པ་ལྷན་འཛོམས་ཀྱིས་ཚེས་གཅིག་གི་ཚེས་གཏོར་ཆོ་གའི་སྒོ་ནས་བོད་ཀྱི་གཞུང་འབྲེལ་ལོ་སར་སྲུང་བརྩི་ཞུས་གནང་སོང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་བོད་མིའི་སྒྲིག་འཛུགས་བཀའ་ཤག་གི་ཚབ་ཞུས་ཏེ་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ་བ་དང་སྦྲགས་གཞིས་བྱེས་བོད་མི་རྣམས་མགྱོགས་མྱུར་ལྷན་འཛོམས་ཡོང་བའི་སྨོན་འདུན་ཞུས་གནང་གི་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རེད། དེ་ནང་བཞིན་བོད་ཀྱི་ང་ཚོ་བསྟན་བདག་བླ་ཆེན་ཁག་རྣམ་པ་ཚང་མ་ལ་ཡང་སྐུ་ཚེ་ཡུན་དུ་བརྟན་པ་དང། དེ་ནང་བཞིན་ཐུགས་ཀྱི་བཞེད་དོན་ཚང་མ་གཅིག་ང་ཚོ་ད་ག་རེ་ལབ་ལྷུན་གྱིས་གྲུབ་པ་དེ་ནང་བཞིན་བོད་རིགས་སྤུན་ཟླ་རྒན་གཞོན་བར་གསུམ་ཚང་མ་ལ་ཡ་ནད་མེད་ཚེ་རིང་དང་ནི་བདེ་སྐྱིད་ལམ་ལྷོང་དེ་འདྲ་ཡོང་བའི་གི་སྨོན་ལམ་དང་དེ་ནང་བཞིན་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བྱིན་རླབས་དང་དེ་ནང་བཞིན་ང་རང་ཚོ་ད་བོད་མི་སྤྱི་ཡོངས་ཀྱི་བསོད་ནམས་མཐུ་ལས་ཀྱི་ཐོག་ནས་ཨ་ནི་གང་མགྱོགས་ཀྱི་བོད་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་བའི་གི་སྨོན་འདུན་ཞུ་གི་ཡོད་བྱིན་ཏེ་ཞུ་ཡིན་ལོ་སར་བཀྲ་ཤིས་བདེ་ལེགས་ཞུ་ཡིན།
ཡང་སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་ལོ་གསར་པའི་ལམ་བུ་འདི་ནས་ཚང་མས་བདེ་སྐྱིད་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐབས་ལ་འབད་དེ་བཟོད་བསྲན་དང་གུ་ཡངས་ཀྱི་སྒོ་ནས་ལས་དོན་སྒྲུབ་ཐུབ་པའི་རེ་བ་ཡོད་པ་གསུངས་ཀྱི་འདུག། ཨ་ནི་ལོ་གསར་པའི་གི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡས་ཡིན། ཨ་ནི་གཉིས་ནས་ད་བཀྲ་ཤིས་པོ་དང་བདེ་པོ་ལེགས་པོ་ཡོང་པ་བྱེད་པ་ལ་ཡ། ད་འཇིག་རྟེན་འདིའི་ནང་ལོག་ལ་ཡ། ག་རེ་ཟེར་དགོས་རེད། ནད་ཡམས་འཁྲུག་རྩོད། འཁོན་འཛིན། མ་མཐུན་པ་འདི་སྐད་ཚང་མ་ཞི་བ་ཡོང་ཡས་ལ་ཡ་ད་ང་རང་ཚོ་ཚང་མའི་ནང་ལོག་ལ་ཡ་སྤྱི་སེམས་དང། ཨ་ནི་སྒྲུབ་ཕྱོགས་ཀྱི་ཐོག་ནས་ག་རེ་གནང་དགོས་ཀྱི་འདུག་དེ་གཞི་རྩ་བཅོལ་བའི་ཐོག་ནས་ཨ་ནི་ལམ་བུ་འདི་གསར་པ་ཅིག་དང་བཟོད་བསྲན་ལྡན་པའི་གི་ཁོག་ཡངས་ཀྱི་ཐོག་ནས་ཨ་ནི་ང་ཚོའི་གི་ལས་དོན་སྒྲུབ་ཡས་ཐོག་ལ་ཡ་ཚང་མས་གི་ཨ་ནི་ཕྱར་གྲུ་མཉམ་འདེགས་ཀྱི་ཨ་ནི་ཅིག། འཛམ་གླིང་འདི་ཞི་བདེ་ཡོང་ཡས་དང་རང་སྐྱིད་མི་སྨོན་ཡོང་ཡས་ལ་ཡང་ཚང་མས་དགོངས་པ་བཞེས་དགོས་རེད་བསམ་གྱི་འདུག། དེ་ནས་ཚེས་གཅིག་གི་ཚེས་གཏོར་ཆོ་ག་རྣམས་བསྒྲུབས་པའི་རྗེས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཚོགས་ཁང་ཆེན་མོའི་ནང། སྲིད་ཚབ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱལ་བའི་བཞུགས་ཁྲི་རིན་པོ་ཆེར་མཎྜལ་རྟེན་གསུམ་འདེགས་འབུལ་ཞུས་པ་དང་དེ་ནས་ཚོགས་ལངས་པ་གཉིས་ནས་ཆོས་ཀྱི་བགྲོ་གླེང་གནང་བ་དང་བོད་ཀྱི་ཟློས་གར་ཚོགས་པའི་ངོས་ནས་གར་གླུ་གཟིགས་འབུལ་ཞུས་གནང་སོང། དེ་དང་ཕྱོགས་མཚུངས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ལོ་གསར་དང་འབྲེལ་བའི་ནམ་རྒྱུན་ལྟར་མཆོད་བཤམས་རྒྱས་པོ་ཞེ་དྲག་གནང་འདུག་པ་མ་ཟད་རྒྱལ་ཁབ་ཕྱི་ནང་གི་མི་མང་ཕོན་ཆེན་འདུ་འཛོམས་ཀྱིས་བང་བསྒྲིགས་ཏེ་མཆོད་མཇལ་དུ་བཅར་བཞིན་འདུག་ཅིང་བོད་མི་ཁག་ཅིག་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བརྒྱུད་ནས་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་འཚམས་འདྲི་ཞུས་ཏེ་མགྱོགས་མྱུར་ལྷན་འཛོམས་ཡོང་བའི་སྨོན་འདུན་ཡང་ཞུས་གནང་གི་འདུག།
བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡང་ལོ་སར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུའི་ནང་གི་དམིགས་བསལ་གྱིས་ང་ཚོ་དེ་རྡ་རམ་ས་ལ་གི་ས་གནས་མི་མང་ཡོངས་ལ་ཡང་ལོ་སར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ལོ་གསར་པ་འདིའི་ནང་ལོ་ལ་ཡང་ང་ཚོ་ཚང་མ་གི་འཆམ་མཐུན་རེ་སྡང་སྣ་ཞིང་གི་བྱ་བ་ལམ་འགྲོ་ཡོང་བའི་གི་ངས་སྨོན་འདུན་ཞུ་གི་ཡོད། སྐལ་བཟང་དཔལ་མོ་བོད་ལ་གཞིས་བྱེས་མཉམ་འཛོམས་ཡོང་བའི་བཀྲ་ཤིས་སྨོན་ལམ་གཞིས་བྱེས་མཉམ་འཛོམས་ཡོང་བ་སྲིད་ཁྲིའི་སྟེང་ལ་གོང་ས་ཡིན་གཞིས་སྣ་བོ་དུང་དཀར་ཨང་རྩིས་ཞུ་ཡོང་བའི་བཀྲ་ཤིས་སྨོན་ལམ་ཤོག། ང་ལ་མིང་ཚེ་རིང་འཆི་མེད་བོད་ཕྱི་ནང་གཉིས་ལ་བཞུགས་པའི་ཨ་ནི།

ང་ཚེ་རིང་ལྷུན་གྲུབ། ལ་དྭགས་ནས། ད་ཕྱི་ནང་གཉིས་སུ་བཞུགས་པའི་ནི་བོད་རིགས་སྤུན་ཟླ་ས་ཆ་གང་རུང་བཞུགས་ཡོད་ན་ནི་ལོ་སོ་མ་ལ་བཀྲ་ཤིས་བདེ་ལེགས་དང། ཨ་ནི་ལོ་སོ་མ་དེ་དཔེ་བྱ་བ་ལམ་ལྷོང་ཡོང་བ་དང། ཨ་ནི་སངས་རྒྱས་སྐུ་ཚེ་བརྟན་པ་དང་བོད་གཞིས་བྱེས་གཉིས་ལ་ནི་དཔེ་ལྷན་འཛོམས་ཡོང་བ་དང་ཨ་ནི་བཀྲ་ཤིས་བདེ་ལེགས་ཞུ། འོན་ཀྱང་ལོ་གསར་ཚེས་གཅིག་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་དུ་མི་མང་ཕོན་ཆེན་འདུ་འཛོམས་ཐད་དོགས་ཟོན་བྱེད་བཞིན་ཡོད་པ་མ་ཟད། ལྷ་སའི་གཞུང་ལམ་ཁག་ཅིག་བཀག་འགོག་བྱེད་བཞིན་པའི་བརྡ་ཁྱབ་ཀྱང་བཏང་ཡོད་འདུག་ལ་མཆོད་མཇལ་བྱེད་ཡུལ་ཁག་ཏུ་ཞིབ་བཤེར་ས་ཚིགས་ཆེད་འཛུགས་བྱས་ཡོད་པ་བོད་ནང་གི་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། གཞན་ཡང་བོད་ནང་གི་སྲོལ་རྒྱུན་གོམས་སྲོལ་ལྟར་བཙན་བྱོལ་ནང་དུ་ཡང་བོད་མི་ཚོས་ཡུལ་ལོ་སར་ཚེས་པ་བཅོ་ལྔ་བར་དུ་སྡེར་ཁ་འགྲེམས་ཤོམ་གནང་གི་ཡོད་ཅིང་ཚེས་པ་བཅུ་བཞི་ཉིན་གར་འཆམ་དང་ཚེས་པ་བཅོ་ལྔ་ཉིན་བཅོ་ལྔའི་མཆོད་པ་ཞེས་སྲུང་བརྩི་ཞུ་གི་ཡོད་པ་རེད།

རྒྱ་ནག་གི་དམག་གྲུས་ཧ་ཅང་ཉེན་ཚབས་ཆེ་བའི་ངང་ཁ་སང་རེས་གཟའ་ཉི་མའི་ཉིན་བཙན་བཀག་བྱ་ཐབས་བྱས་ཡོད་པ་ཧྥི་ལི་པིན་གྱི་མཚོ་ཁ་སྲུང་སྐྱོབ་པས་སྐྱོན་བརྗོད་བྱས་བཞག་དེ་ཡང་མ་ནི་ལ་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། ཧྥི་ལི་པིན་གྱི་མི་ཊར་དགུ་བཅུ་གོ་བདུན་ཙམ་ཡོད་པའི་མཚོ་ཁ་སྲུང་སྐྱོབ་པའི་གྲུ་གཟིངས་ཀྱིས་ཉིན་གྲངས་དགུ་ཙམ་སྐོར་གཡེང་བརྒྱབ་པའི་སྐབས། རྒྱ་ནག་གི་མཚོ་ཁ་སྲུང་སྐྱོབ་ཀྱི་གྲུ་གཟིངས་ཀྱིས་ཐེངས་བཞི་བཅུ་ཙམ་ཧ་ཅང་ཉེན་ཚབས་ཆེ་བའི་ངང་ཧྥི་ལི་ཕིན་གྱི་གྲུ་གཟིངས་བཀག་ཐབས་བྱས་ཡོད་ལུགས་ཧྥི་ལི་ཕིན་གྱི་མཚོ་ཁ་སྲུང་སྐྱོབ་པས་སྤྱི་བསྒྲགས་ཤིག་སྤེལ་བའི་ནང་བཤད་བཞག་དེ་བཞིན་ཧྥི་ལི་ཕིན་གྱི་མཚོ་ཁའི་ཉེ་འགྲམ་དུ་རྒྱ་ནག་གི་མཚོ་དམག་གྲུ་གཟིངས་བཞི་ཡོད་པ་མཐོང་ཡོད་ལུགས་སྤྱི་བསྒྲགས་དེའི་ནང་བཀོད་འདུག་ཧྥི་ལི་ཕིན་གྱི་དཔལ་འབྱོར་ཡོང་ཁུངས་ཀྱི་ས་ཁུལ་གལ་ཆེ་ཤོས Scarborough མཚོ་ཁ་དེ་ཡང་རྒྱ་ནག་གི་ཡིན་ལུགས་བཤད་བཞིན་པ་རེད། ཧྥི་ལི་ཕིན་གྱི་མཚོ་ཁ་སྲུང་སྐྱོབ་ཀྱི་གྲུ་གཟིངས་དེ་བཞིན་ཧྥི་ལི་ཕིན་གྱི་རྒྱུན་སྲོལ་ཉ་འཛིན་ས་ཁུལ་དེ་སྲུང་སྐྱོབ་ཆེད་ཁུལ་དེར་སྐོར་གཡེང་བརྒྱབ་སྐབས། རྒྱ་ནག་གི་གྲུ་གཟིངས་ཀྱིས་རྒྱ་མཚོའི་ནང་གདོང་ཐུག་མ་ཡོང་བའི་རྒྱལ་སྤྱིའི་ཁྲིམས་དང་མ་མཐུན་པའི་ཐོག་ནས་གང་བྱུང་རྩིས་མེད་བཏང་ནས་སུན་གཙེར་དང་བརྙས་བཅོས་བྱས་ཡོད་ལུགས་ཧྥི་ལི་ཕིན་གྱི་མཚོ་ཁ་སྲུང་སྐྱོབ་པས་བརྗོད་བཞག་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ཆ་ཚང་རྒྱ་ནག་ལ་ཡོད་ལུགས་བཤད་བཞིན་པའི་ཐོག་མཚོ་ཁ་དེའི་ཆུ་འགྲུལ་ཐོག་ལོ་ལྟར་ཨ་སྒོར་ཁྲག་ཁྲིག་ཆེན་མོ་གསུམ་ལྷག་གི་ཚོང་ཟོག་གྲུ་གཟིངས་ཐོག་གཏོང་ལེན་བྱ་བཞིན་པ་རེད། ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ལ་རྒྱ་ནག་ཙམ་མ་ཟད་ཧྥི་ལི་པིན་དང་ཝེད་ནམ། མ་ལེ་ཤི་ཡ། སྦུ་རུ་ནེ་སོགས་ཀྱིས་ཀྱང་རྩོད་ལེན་བྱ་བཞིན་པ་རེད། ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་བཟུང་ཕྱི་སྲིད་ལྷན་ཁང་དུ་བོད་ཀྱི་ལོ་སར་སྲུང་བརྩི་ཞུ་རྒྱུ་དེ་དབུ་འཛུགས་གནང་ཡོད་པ་བཞིན། འདི་ལོའི་བོད་ཀྱི་ལོ་སར་ཕྱི་སྲིད་ལས་ཁུངས་དུ་སྲུང་བརྩི་ཞུ་རྒྱུ་དེ་ནི་ཟླ་བ་འདིའི་ཚེས་བཅོ་ལྔ་རེས་གཟའ་ཕུར་བུའི་ཉིན་གཏན་འཁེལ་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་ལྒང་ཕུག་མང་པོ་ད་དུང་ཐེ་ཝན་གྱི་མཚོ་ཁའི་སྟེང་འཕུར་སྐྱོད་བྱ་གི་འདུག་ཞེས་ཐེ་ཝན་གྱིས་བཤད་བཞག་དེ་ཡང་ཐེ་ཝན་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རེས་གཟའ་ཉི་མའི་ཉིན། རྒྱ་ནག་གི་ལྒང་བུ་བརྒྱད་ཐེ་ཝན་མཚོ་ཁའི་སྟེང་འཕུར་སྐྱོད་བྱ་བཞིན་པ་མཐོང་ཡོད་ལུགས་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་འདུག་ལ། དེ་ནི་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་བྱུང་བའི་གནས་ཚུལ་ཞིག་ཡིན་པ་དང། ལྒང་བུ་བརྒྱད་ཀྱི་ནང་ནས་ལྔ། མཚོ་ཁའི་ས་མཚམས་བརྒལ་ནས་ཐེ་ཝན་གྱི་མཁའ་དབྱིངས་སུ་སླེབས་ཡོད་འདུག་རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་བཤད་བཞིན་པ་རེད། སྔ་ལོའི་ཕྱི་ཟླ་བཅུ་གཉིས་པ་ནས་བཟུང། རྒྱ་ནག་གི་ལྒང་བུ་ཐེ་ཝན་གྱི་མཚོ་ཁའི་མཁའ་དབྱིངས་སུ་མཐོང་བཞིན་པ་དང། དེས་ཐེ་ཝན་གྱི་མཁའ་ལམ་འགྲུལ་བཞུད་ཀྱི་ཉེན་སེལ་ལ་གནོད་པ་མ་ཟད། སེམས་ཁམས་ཀྱི་དམག་རྒྱག་འདོད་བྱ་བཞིན་ཡིན་པ་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་བཞག་རོའེ་ཊར་གསར་འགྱུར་ལས་ཁང་གིས་རྒྱ་ནག་གི་བདེ་སྲུང་བློན་ཆེན་ལས་ཁང་ལ་འདིའི་ཐད་དྲི་རྩད་བྱས་ཀྱང་འཕྲལ་དུ་ལན་འདེབས་གང་ཡང་བྱས་མེད་པ་རེད་བཞག། ད་ལྟ་ནི་རྒྱ་ནག་དང་ཐའེ་ཝན་གཉིས་ཀ་ལོ་གསར་གྱི་སྲུང་བརྩི་ཞུ་བཞིན་པ་དང་ལོ་གསར་ནི་ཡུལ་གྲུ་གཉིས་ཀྱི་དུས་ཆེན་གལ་ཆེ་ཤོས་ཤིག་རེད། རྒྱ་ནག་གི་ལྒང་བུ་ཐའེ་ཝན་གྱི་མཚོ་ཁའི་མཁའ་དབྱིངས་སུ་འཕུར་སྐྱོད་བྱ་བཞིན་པའི་ཐད་ཐའེ་ཝན་གྱིས་ཡང་ཡང་རྒྱ་ནག་ལ་སྐྱོན་བརྗོད་བྱ་བཞིན་པར་སོང། ཟླ་བ་སྔོན་མ། རྒྱ་ནག་གིས་ངོས་ལེན་མ་བྱས་པའི་ཐོག་ལྒང་བུ་དེ་ཚོ་ནི་གནམ་གཤིས་རིག་པའི་ཆེད་དུ་ཡིན་པ་དང་ཐའེ་ཝན་གྱིས་གནས་ཚུལ་ཆེན་པོ་བཟོས་ནས་ཆབ་སྲིད་ཀྱི་ལག་ཆར་བེད་སྤྱོད་བྱ་མི་ཉན་ཞེས་བཤད་ཡོད་པ་རེད། རྒྱ་ནག་གི་གནམ་དམག་གནམ་གྲུ་ཡང་འཆར་ཅན། ཡུལ་གྲུ་གཉིས་ཀྱི་མཚོ་ཁའི་ཡུར་བུའི་ས་མཚམས་བརྒལ་ནས་ཐའེ་ཝན་གྱི་ཕྱོགས་སུ་འཕུར་སྐྱོད་བྱ་གི་ཡོད་པ་དང། རྒྱ་ནག་གིས་ཡུར་བུའི་ས་མཚམས་ཀྱི་ས་ཐིག་མཐོང་གི་མེད་ལུགས་བཤད་ཀྱི་ཡོད་འདུག་ཟླ་བ་སྔོན་མ་ཐའེ་ཝན་གྱི་སྲིད་འཛིན་གཞོན་པ་ལས་ཐོག་ལའེ་ཆིང་སི། སྲིད་འཛིན་དུ་འོས་འདེམས་བྱུང་ཡོད་པ་དང། རྒྱ་ནག་གིས་ཁོང་ནི། ཧ་ཅང་ཉེན་ཁ་ཆེ་བའི་ཁ་བྲལ་རིང་ལུགས་པ་ཞིག་ཡིན་པའི་འགྲེལ་བརྗོད་བྱ་ཡི་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher མཆོག་གྲོས་ཚོགས་ཀྱི་འཐུས་མིར་བསྐྱར་དུ་བཞེངས་ཀྱི་མིན་ཞེས་གསུངས་བཞག་རེས་གཟའ་སྤེན་པའི་ཉིན་སྐུ་ཞབས Mike Gallagher མཆོག་གིས་ཁོང་བསྐྱར་དུ་གྲོས་ཚོགས་ཀྱི་ཚོགས་མིའི་འོས་མིའི་ཁོངས་སུ་བཞེངས་རྒྱུ་མིན་ཞེས་གསུངས་བཞག་དགུང་གྲངས་སུམ་ཅུ་སོ་དགུ་ལ་ཕེབས་པའི་གྲོས་ཚོགས་འོག་མའི་འཐུས་མི་ཁོང་གིས་སྐབས་བཞིའི་རིང་གྲོས་ཚོགས་ཀྱི་འཐུས་མི་གནང་ཡོད་པ་དང་རེས་གཟའ་སྤེན་པའི་ཉིན་ཁོང་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཨ་མི་རི་ཀའི་རྩ་ཁྲིམས་བཟོས་གནང་མཁན་ཚོས་མི་ཚེ་ཧྲིལ་པོ་འོས་འདེམས་བྱས་པའི་འཐུས་མི་བྱས་ནས་བསྡད་རྒྱུའི་དགོངས་པ་དེ་འདྲ་བཞེས་གནང་ཡོད་པ་མ་རེད་དེ་འདྲ་སོང་ཙང་ངས་བསྐྱར་དུ་འོས་མིའི་ཁོངས་སུ་བཞེངས་འདོད་མེད་ཅེས་གསུངས་བཞག་བདུན་ཕྲག་སྔོན་མའི་རེས་གཟའ་མིག་དམར་ཉིན་ཁོང་དང། གཞན། སྤྱི་མཐུན་ཚོགས་པའི་འཐུས་མི་གསུམ་གྱིས་སྲིད་འཛིན་ཇོ་བྷ་ཌེན་མཆོག་གིས་དབུ་ཁྲིད་པའི་སྲིད་གཞུང་གི་རྒྱལ་ནང་བདེ་སྲུང་དྲུང་ཆེ་ཨ་ལི་ཇཱན་དྲོ་མཱ་ཡོ་ཀོས་མཆོག་ལ་ནག་ཉེས་སྐྱོན་འཛུགས་བྱས་ནས། ལས་གནས་ནས་ཕྱིར་འབུད་བྱ་རྒྱུར་རྒྱབ་སྐྱོར་གནང་མེད་པ་དང། སྤྱི་མཐུན་ཚོགས་པའི་འཐུས་མི་གཞན་ཚོས་ཁོང་གི་མཐའ་བསྐོར་ནས་ཁོང་ལ་རྒྱལ་ནང་བདེ་སྲུང་གི་དྲུང་ཆེ་ཕྱིར་འབུད་བྱ་རྒྱུར་རྒྱབ་སྐྱོར་བྱ་དགོས་པའི་ནན་སྐུལ་བྱས་ཡོད་ཀྱང། ཁོང་གིས་ཁོང་རང་ཉིད་ཀྱི་ཐག་གཅོད་དེ་ལ་འགྱུར་བ་བཏང་མེད་པ་རེད། ཁོང་གིས Wall Street Journal ཞེས་པའི་གསར་ལས་ཁང་ལ། རྒྱལ་ནང་བདེ་སྲུང་གི་དྲུང་ཆེ་ལས་གནས་ནས་ཕྱིར་འབུད་གཏོང་རྒྱུ་དེས་ཨ་མི་རི་ཀ་དང་མེག་སི་ཀོ་ཡི་ས་མཚམས་སུ་འཕྲད་བཞིན་པའི་དཀའ་ངལ་དེ་སེལ་ཐུབ་ཀྱི་མ་རེད་ལ། དེས་ཧ་ཅང་ཉེན་ཁ་ཆེ་བའི་ལམ་སྲོལ་ངན་པ་ཞིག་ཆགས་ནས་མ་འོངས་པར་སྤྱི་མཐུན་ཚོགས་པར་ཡང་གནོད་ཀྱི་རེད་ཅེས་གསུངས་བཞག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་གྲོང་སྡེ་ལས་ཁུངས་ནས་ལོ་གསར་ཉིན་བོད་མི་རྣམས་ལ་ཚོགས་ཁང་གི་ཉེ་འཁྲིས་ལམ་ཟུར་དུ་སྣུམ་འཁོར་རམ་མོ་ཊ་བཞག་ཆོག་པའི་དམིགས་བསལ་ཆོག་མཆན་གནང་འདུག་པ་འདིའི་ཐད་ནིའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ཟླ་གཉིས་པའི་ཚེས་བརྒྱད་སྟེ་རེས་གཟའ་ཕུར་བུའི་ཉིན། ནིའུ་ཡོག་གྲོང་ཁྱེར་སྤྱི་ཡོངས་ཀྱི་ཚོགས་འདུའི་ཐོག། ནིའུ་ཡོག་གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝང་ལགས་ཀྱིས། བོད་ཀྱི་ལོ་གསར་གྱི་ཉིན་མོ་དང་སྟབས་བསྟུན་ནས། ཉིན་དེར་ནིའུ་ཡོག་གྲོང་ཁྱེར་ནང། ལམ་ཟུར་དུ་རླངས་འཁོར་འཇོག་རིན་བསྡུ་ལེན་མི་བྱེད་རྒྱུའི་ཁྲིམས་འཆར་ཞིག་བཏོན་ནས་ངོ་སྤྲོད་གནང་འདུག

suspends alternate side parking for LOSAR as New York City. So that means that families won't be disrupted when they're trying to celebrate with their families or when they're trying to pray or doing any sort of LOSAR celebration. Now they don't have to worry about getting a ticket or moving their car.
ཁོང་མོས་འགྲེལ་བརྗོད་ཞུས་པའི་ནང་ཁ་སང་ནི་ལོ་རྒྱུས་ཀྱི་ཉིན་མོ་ཞིག་ཡིན། དེ་ནི་ལོ་སར་སྐབས་ལམ་ཟུར་དུ་རླངས་འཁོར་འཇོག་རིན་བསྡུ་ལེན་མི་བྱེད་རྒྱུའི་ཁྲིམས་འཆར་ཞིག་བཏོན་པ་དེས། ཨ་རིའི་ནིའུ་ཡོག་ནང་གི་ཨ་རིའི་བོད་པ་དང་ཧི་མ་ལ་ཡའི་མི་མང་གིས། ལོ་སར་སྐབས་ནང་མི་དང། ཆོས་ཕྱོགས་ཀྱི་བྱེད་སྒོར་ཞུགས་སྐབས་སེམས་ལྷོད་པོར་དུས་ཆེན་འདི་ལ་རོལ་ཆོག་པའི་ཁྲིམས་འཆར་གལ་ཆེན་ཞིག་ཡིན་པ་འགྲེལ་བརྗོད་གནང་བ་དང། ཁྲིམས་འཆར་འདི་གཏན་འབེབས་ཡོང་བར་ལོ་སར་རོལ་མཁན་ཚོས་གྲོང་སྡེའི་ལྷན་ཁང་གི་མི་མང་དང་ལྷན། ཉན་ཞིབ་སྐབས་སུ་བཅར་དགོས་པ་དང། What would be really helpful to get this bill passed is twofold. The first thing is, I think it's also very exciting for civic engagement and for immigrant communities, especially for the Himalayan community, to come to City Hall when we have a hearing, a public hearing will take place for the Department of Transportation to say this holiday is just as important as any other holiday, like Lunar New Year, that you allow alternate side parking to be suspended for, and to come and testify to educate folks on what LOSAR is, because Lunar New Year only became kind of a mainstream word before it was known as Chinese New Year, which isn't actually accurate. And now we're trying to get Losar to be on the vocabulary of common New Yorkers, especially city agencies. So for Tibetan Americans to come and ཨང་བརྒྱ་ཞེས་པའི་ཁྲིམས་འཆར་འདི་ནིའུ་ཡོག་གྲོང་ཁྱེར་ལྷན་ཚོགས་ཀྱིས་གཏན་འབེབས་བྱ་ཐུབ་ཚེ། དེ་ནི་བོད་ཀྱི་ནང་པའི་རྗེས་འཇུག་པ་འབྲུག་པ་དང། རྒྱ་གར། བལ་ཡུལ། བོད་ནས་ཡོང་བའི་མི་མང་ལ་དམིགས་སུ་བཀར་བའི་ལོ་སར་དུས་ཆེན་དང་འབྲེལ་བའི་ཁྲིམས་གཞི་ཞིག་ཆགས་ཡོད་པ་དང། གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝང་ལགས་ཀྱིས་ཁྲིམས་འཆར་འདི་ངོ་སྤྲོད་བྱས་དོན་ལྟར། འབྱུང་འགྱུར་གྲོང་ཁྱེར་གྱི་སྐྱེལ་འདྲེན་ལྷན་ཁང་ལ་ཁྲིམས་འཆར་འདི་ཉན་ཞིབ་བྱ་རྒྱུ་ཡིན་པ་དང། དེ་ངོས་ལེན་བྱུང་ཚེ་གྲོང་ཁྱེར་ལྷན་ཚོགས་ཀྱི་འཐུས་མི་ཚོས་གྲོས་འཆར་འདི་ལ་འོས་ཤོག་འཕེན་རྒྱུ་དང། ཁྲིམས་འཆར་འདི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོ། ཡང་ན་དེའི་རྗེས་སུ་ལག་བསྟར་བྱ་རྒྱུ་ཡིན་པ་རེད་འདུག། གྲོས་ཚོགས་འཐུས་མིའི་ལས་ཁུངས་ཀྱིས་བརྟག་དཔྱད་བྱས་དོན་ལྟར་ན། ལོ་སར་ནི་ནིའུ་ཡོག་གྲོང་ཁྱེར་ནང་བོད་བརྒྱུད་ནང་པའི་རྗེས་འཇུག་པ། མི་གྲངས་ཁྲི་དྲུག་དང་གཅིག་སྟོང་ཙམ་གྱིས་སྲུང་བརྩི་བྱེད་ཀྱི་ཡོད་པ་དང། བོད་ཀྱི་རྩིས་ལུགས་ལྟར་ན་ལོ་གསར་གྱི་ཉིན་དང་པོ་ནི། ལོ་འགོ་གསར་བ་ཞིག་དང་ལོ་གསར་གྱི་བཀྲ་ཤིས་པའི་གོ་སྐབས་ཤིག་མཚོན་གྱི་ཡོད་པ་དང། སྲོལ་རྒྱུན་ལྟར་ན་ལོ་གསར་གྱི་ཉིན་དང་པོ་དེར་ནང་མི་དང་ལྷན་དུ་ཁྱིམ་དུ་སྲུང་བརྩི་བྱེད་རྒྱུ་དང། དགོན་པར་མཆོད་མཇལ་དུ་འགྲོ་སྲོལ་ཡོད་པའི་རྒྱུ་མཚན་ཁག་ཅིག་གྲོང་སྡེ་ལྷན་ཁང་གི་གསར་འགོད་གསལ་བསྒྲགས་ནང་བཀོད་འདུག། འདིའི་ཐད་ལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས་ཁྲིམས་འཆར་འདི་ཡང་གལ་ཆེན་པོ་ཞིག་ཡིན་པ་བཅས་འགྲེལ་བརྗོད་གནང་སོང། ཨོ་དེ་འདྲའི་གནས་སྟངས་ཨེ་རྩ་བའི་ཕྱིར་ད་མོ་རང་གིས་ཁྲིམས་འཆར་འདི་ཡག་པོ་ཤོས་ཤིག་ལ་ངོས་འཛིན་ཞུ་གང་ཡིན་ཟེར་ན་ད་ང་ཚོའི་གིས་ཅིག་ཁྲིམས་ཀྱི་ཐོག་ནས་ད་ང་ཚོ་གིས་བོད་པ་རེད་ཧི་མ་ལ་ཡའི་འདི་ཚོ་ཚོ་ལ་ཨ་ཁྲིམས་ཐོག་ནས་ང་ཚོ་ལ་ཆ་རྐྱེན་དང་ཨ་ནི་དེ་འདྲའི་མང་པོ་ཞིག་གྲུབ་ཡས་ལ་ད་ཆུང་ཚགས་ཆུང་ཚགས་ནས་དེ་འདྲའི་ག་ལེ་ག་ལེ་གོམ་པ་སྤོ་དགོས་ཡས་དེ་ཁྱད་ཆོས་ཆེན་པོ་རེད་བསམ་གྱི་འདུག་དཔེར་ན་ཉི་མ་གཅིག་གིས་ད་ད

ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལེབ་ཆོས་འཕེལ་ཡིན། དེ་རིང་གི་གླེང་མོལ་གྱི་ལས་རིམ་ནང། ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་བཟུང། བོད་ཀྱི་ལོ་གསར་མ་རོལ་བར། བོད་གཞིས་བྱེས་གཉིས་མཉམ་འཛོམས་མ་བྱུང་བར། ངས་ལོ་གསར་མི་བཏང་ཞེས་པའི། འབོད་ཚིག་འཁྱེར་ཏེ་ཨོ་སི་ཀྲོ་ལི་ཡའི་གྲོང་ཁྱེར་མང་པོའི་ནང་འདས་པའི་ལོ་བཅུའི་རིང་བོད་དོན་ལས་འགུལ་སྤེལ་མཁན་བསྟན་པ་དར་རྒྱས་ལགས་དང་ལྷན་དུ་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ད་ཆ་སླེབས་ལ་ཉེ་བའི་གི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་ཡི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་ང་ཚོའི་བརྙན་འཕྲིན་དང་རླུང་འཕྲིན་གསན་གཟིགས་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡིན། བོད་ཕྱི་ནང་གི་བོད་མི་མང་ཆེ་བ་ད་ལྟའི་གི་སྐབས་སུ་ལོ་གསར་གྱི་གྲ་སྒྲིག་དང་དངངས་སྐྲག་ལངས་ནས་བསྡད་ཀྱི་ཡོད་པ་རེད། འོན་ཀྱང་དེ་རིང་ངའི་གླེང་མོལ་ནང་གི་གང་ཟག་འདིས་ལོ་གསར་མ་བཏང་ནས་ལོ་བཅུ་འཁོར་གྱི་ཡོད་འདུག།

ངའི་ཕ་ཡུལ་གཅིག་པ་དེ་འདྲའི་ངོ་ཤེས་པ་ཁ་ཤས་ཆེད་དུ་གཉེར་བའི་དེ་འདྲའི་ཡིག་ཆ་མར་ར་བོད་ནང་ང་ཁུར་ནས་དེ་ཚོ་མུ་ནས་བཀྲམ་དེ་ནས་ཡང་བསྐྱར་ཡར་ར་ཡོང་ཡང་ཡིག་ཆ་དེ་འདྲའི་ཁུར་དེ་འདྲའི་འདྲ་བོ་གི་ལས་ཀ་བྱེད་གོ་ནི་དེ་འདྲའི་གི་ང་ངའི་ཕ་ཡུལ་གཅིག་པ་མགོ་ལོག་ནས་ཡིན་རྒྱུ་དེ་འདྲའི་གི་མི་ངོ་ཤེས་པ་ཡོད། དེ་ཚོ་ལ་བལྟས་འོང་དུས་ཙམ་པ་ན་གི་དེ་ཚོ་གི་ང་ཤུགས་རྐྱེན་འདྲ་བོ་དེ་ཟིག་ཐེབས་སོང་བ་ད་དེ་འདྲའི་དངོས་གནས་དྲང་གནས་ལས་ཀ་ཡག་པོ་ཅིག་རེད་འདྲ་བོ་ཞིག་བསམ་སོང་བ་ད་སྐབས་དེ་ལ་ང་རང་བོད་ནང་ནས་ཡར་ཡོང་བ་རེད་ད་བོད་ནང་ནས་གནས་ཚུལ་ཁ་གས་ཟིག་ཧ་གོ་ཐུབ་གི་ཡོད་མ་རེད། རྒྱ་ནག་གཞུང་གི་ད་རྒྱལ་སྤྱིའི་ཆུ་སྐྱེས་གི་ལས་འགུལ་དེ་གི་ཚ་རླབས་འཕྱུར་གོ་ནི་སྐབས་ཅིག་གི་ཁེལ་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙམ་པ་ན་གི་ད་ངས།

དེ་ད་ལྟ་ཡང་ལས་ལས་སླ་བོ་བྱས་ཡོད་རེད་པས་དེ་འདྲའི། ད་ལས་སླ་བོ་བོད་ནང་མར་ར་ཐར་སོང་ཡིན་ན་ད་འབྲོག་པ་མང་ཚོགས་དེ་ནི་གི་དེ་འདྲའི་གི་ནང་ལོག་ག་ཡར་ཐར་སོང་ན་ད་སྐབས་དེ་ལ་ད་ལྟ་ནང་བཞིན་ནི་ཅིག་མ་རེད་ད་དེ་བོད་པ་ནང་ཁ་ར་སྤྲད་དགོས་ན་བོད་པ་ནང་ཁ་ར་ཡིད་ཆེས་འགྲོ་ཆས་ཡོད་རེད། ལགས་སོ། ང་སོ། ཨ་ནི་དེ་ཅེས་ད་ཆའི་ག་འདྲ། མ་ཐག་ཅེས་ཅ་ལག་ཁྱོན་བསྡོམས་ནས་ཁོ་ཚོ་རྒྱ་མི་གི་འཕྲོག་འགྲོ་དེ་ག་རེ་ག་རེ་ཡོད་རེད་དེ་ནང་ན་གྲངས་ཀ་འདྲ་པོ་ག་འདྲ་ཡོད་རེད། གྲང་ཁ། ད་ལྟ་འདི་དེབ་ད་ལྟ་འདི་མ་འོངས་བོད་ཀྱི་ཆབ་སྲིད་ལམ་སྟོན་དང་རྩ་ཁྲིམས་སྙིང་དོན་བཙན་བྱོལ་བོད་མིའི་བཅའ་ཁྲིམས་ད། རྒྱལ་བ་རིན་པོ་ཆེའི་གི་བཀའ་སློབ་སྙིང་གི་ནོར་ནི་ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་ཁྱོན་བསྡོམས་པའི་དེབ་བཞི་བརྒྱ་དང་ཉི་ཤུ་དང་བཞི་བཅུ་ཞེ་ལྔ་ཡོད་དེབ་བརྒྱ་དང་བཞི་བཅུ་བཞི་ལྔ། རྒྱལ་བ་རིན་པོ་ཆེ་གི་སྐུ་པར་བཞི་བརྒྱ་དང་ཉི་ཤུ་ཐམ་པ། ད་དེའི་སྐབས་དེ་ནི་བརྙན་འཕྲིན་ལ་བཏོན་ཡོད་དེ་ད་དེ་གྲུ་བཞི་ཆེན་པོ་དེ་མི་ཡོད་མ་རེད་དེ་འདྲ་གཅིག་གིས་ཆེ། ད་དེ་འདྲ་གཅིག་དུ་བརྩམས་པ། ད་བོད་གི་ས་བཀྲ་འདི། རྒྱལ་བ་ཀརྨ་པའི་སྐུ་པར་འདི་ད་དེ་འདྲའི་རིགས་མང་བ་ཟིག་ཁུར་ཡོད་རེད། ལགས་ལགས་སོ། ད་སྐད་ཆ་དྲི་བ་ནང་ལོགས་ལ་འགའ་ཤས་ཀྱིས་ཡང་ཁྱེད་རང་གིས་བཤད་འོས་པ་དེ་མེད་པ་དེ་འདྲ་ཡིན་གྱི་རེད་ཁྱེད་རང་རང་འགུལ་གི་ཐོག་ནས་དེ་འདྲས་འགྲོ་བ་རེད་པས་ཡང་ཅིག་བཏང་ནས་ཐོག་ནས་འགྲོ་བ་རེད།

གཅིག་ནས་ཉིས་སྟོང་གཅིག་ནས་ཉིས་སྟོང་དྲུག་བར་ལོ་བཞི་གི་བཙོན་འཇུག་བྱས་ཡིན་ས་རེད་བ། ནི་ད་ད་འདི་སྐབས་སུ་ཁྱེད་རང་གི་སྐབས་དེ་དུས་བཙོན་པ་ངོ་ཤེས་པ་སུ་སུ་ཡོད་རེད་ད་འདི་ཕ་གི་ལ་གཅིག་ལྷག་བསྡད་པ་དེ་འདྲ་ཅིག་ཡོད་རེད་པས། ད་ཡོད་རེད་ད་སྤྱིར་བཏང་གི་ང་དེ་དུས་ད་སྐབས་དེ་ལ་ང་གྲྭ་བཞི་བཙོན་ཁང་ཡོད་དུས་གྲྭ་བཞི་བཙོན་ཁང་གི་ད་ཆབ་སྲིད་བཙོན་པ་ཕལ་ཆེར་ང་ཚོ་སུམ་བརྒྱ་ལྷག་ཟིག་ཡོད་རེད། དེའི་ནང་ལོགས་ནས་ད་ད་ད་ད་ངའི་ཧ་གོ་ཡ་གི་ནང་ནས་ད་ལྷག་བསྡད་ནོ་གི་ད་ཡུན་རིང་ཤོས་བསྡད་ཚར་ཆོག་ད་ལྷག་བསྡད་ནས་མི་གཅིག་སོག་ཙན་དན་དགོན་པ་གི་གྲྭ་བ་ཟིག་ཨ་ནི་མིང་ལ་ཆོས་དབྱིངས་མཁས་གྲུབ་ཅེས་ཟིག་ཡོད་རེད་ཆོས་དབྱིངས་མཁས་གྲུབ་ཁོ་ཉིས་སྟོང་ཐམ་པ་ལོ་ལ་འཇུ་བཟུང་བྱེད་རྒྱུ་རེད་ཨ་ནི། སྐབས་དེ་ལ་རྒྱ་ནག་གིས་ཁོ་ལ་ཁྲིམས་ཐག་བཅད་དེ་ཚེ་བཙོན་གྱི་ཁྲིམས་ཐག་རེད། ཁོ་ཚེ་བཙོན་གྱི་སྒང་ལོ་ཉི་ཤུ་རྩ་གསུམ་བསྡད་ཡོད་རེད་ད་ལྟ་བར་དུ། ད་དུང་འབྱུང་འགྱུར་བསྡད་ཡོད་དེ་ཚེ་བཙོན་སྒང་ན་ཡོད་རེད། དེ་ཡིན་པ་སོང་ཙང་ད་ད་ཐེངས་ངས་འདི་ཨ་རི་ལ་ཡོང་ཡོང་ཨ་ཅིག་ཁོ་གློད་གྲོལ་དེ་ཡོང་ཐབས་གི་སྒང་ཨ་ད་ཁར་སང་འདི་ནས་ཉིན་གཅིག་རེད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ང་ཚོའི་བར་སྐད་ཆ་ཅིག་བྱུང་བ་ཡིན་དེའི་སྒང་ངས་ཅིག་ཤུགས་བརྒྱབ་ཡག་གི་བསམ་བློ་བཏང་གི་ཡོད། ད་ཁོ་ད་ལྟ་ངའི་ཧ་གོ་ཡ་ནང་ནས་ད་ད་ལྟ་ཆབ་སྲིད་ད་ཡོད་ཆབ་སྲིད་བཙོན་མའི་ནང་ནས་ད་ཆབ་སྲིད་བཙོན་མ་རྙིང་པ་མང་པོ་ཐོན་ཚར་བ་ནི་ད་ད་ལྷག་བསྡད་པ་རྒྱུ་ནང་ནས་ད་ཕལ་ཆེར་ཆབ་སྲིད་བཙོན་མ་ཡུན་རིང་ཤོས་ཁོ་ཡིན་པ་ད་ད་དུང་འབྱུང་འགྱུར་གི་འདུག་དགོས་ཡག་གི་ཚེ་བཙོན་གནས་སྟངས་ཡོད་དེ་ཕལ་ཆེར་ཁོ་རེད།

གནས་ཚུལ་དེ་དེ་ཉིན་མ་ང་ཚོ་གདོང་ཐུག་བརྒྱབ་ཐུབ་ཡོད་མ་རེད། ཨ་ནི་ཚེས་པ་བཅུ་གཅིག་གི་ཉིན་མ་དེ་འབྲི་སྤུངས་དགོན་པ་གི་གྲྭ་བ་དེ་ཚོ་ཡར་ལངས་བརྒྱབ་ཤག་ང་ཚོ་འབྲི་སྤུངས་འགྲོ་གི་ཡིན་བྱས་ཅིག་སོང་དུས་འབྲི་སྤུངས་དགོན་པ་ཡར་འགྲོ་ས་གི་འོག་གི་ལམ་ཁ་དེ་ནི་ད་འདམ་བག་གྲོང་ཚོ་རེད་དེའི་འོག་གི་ལམ་ཆེན་དེ་ནི་བཀག་བཏང་ཡང་དམག་མི་གི་རྡག་རྡག་ཡོད་པས་རྩ་བ་ཉིད་ནས་འབྲི་སྤུངས་དགོན་པ་ནང་བཏང་གི་མི་འདུག་ཚེས་བཅུ་གཉིས་གི་ཉིན་མ་སེ་ར་དགོན་པ་ནས་ཡར་ལངས་བརྒྱབ་ཡིན་ང་ཚོ་ཡང་བསྐྱར་སེ་ར་འགྲོ་ཡིན་སེ་ར་འགྲོ་དུས་ཙམ་པ་སེ་ར་དགོན་པ་ལ་རྩ་བ་ཉིད་ནས་བཏང་གི་མི་འདུག། ཨ་ཁྱེད་འཛིན་བཟུང་བྱེད་དགོས་དེ་ཁྱེད་རང་ད་ལྟ་དེ་མཉམ་ཞུགས་ཀྱི་ལ་བརྟེན་བྱས་བྱས་ནས་ཨ་ནི་འཛིན་བཟུང་བྱས་པ་རེད་པས་ཨ་ནི་ཞོར་ལ་ཡང་ཅི་ཁྱོད་རང་ཅི་ཉེས་མེད་ཉེས་པ་མེད་པའི་ཐོག་ནས་ཁོ་རང་ཚོ་འཛིན་བཟུང་བྱས་པ་རེད། ཁོ་རང་ཚོ་འཛིན་བཟུང་བྱས་ཏེ་སྤྱིར་བཏང་གི་ད་སྐབས་དེ་ལ་མི་གཅིག་དེའི་དཀྱིལ་ལ་ཡོད་ཚད་པོ་ཆ་ཚང་ཟིན་འཁྱེར་ཡོད་རེད་པ་ཆ་ཚང་ཟིན་འཁྱེར་ཡོད་རེད་དེབ་དེ་བས་ད་ནག་ཉེས་ཡོད་མེད་ཀྱི་སྐད་ཆ་མེད་དེ་ཆ་ཚང་ཁོ་རང་ཟིན་འཁྱེར་ཡོད་རེད་དེའི་སྐྱབས་ལ་སྐྱབས་རྒྱག་ཟིན་རྒྱུ་རེད་ཡིན་ན་ང་ཡར་ལངས་ནང་ཡོད་རེད་པས་འཛིན་ན་ཡོད་རེད་ང་ཚེས་བཅུ་བཞི་གི་ཉིན་མ་ཉིན་གུང་ང་ཚོ་ཆུ་ཚོད་བརྒྱད་ལ་ད་ཡར་ལངས་རྒྱབ་རེད་ཡོད་རེད་ཡིན་ན་ད་ནང་གི་ཁོངས་སུ་ང་ཡར་ལངས་ནང་ཡོད་དེ་ང་རྒྱ་མིས་ཟིན་པའི་སྐབས་དེ་ངའི་རྩ་བ་ཉིད་ནས་ཁས་ལེན་བྱས་མེད་ང་ཁྱོད་ནས

ཡིན་ན་ད་ང་ཚོས་ཧ་གོ་དགོས་ཡོད་ཟེར་གི་རྒྱ་མིས་དེ་རྡུང་བཅག་འཕྲོག་བཅོམ་ཅི་སོང་ཟིག་དེ་དེ་ཁོང་ཚོས་ཅིག་བརྙན་བཏང་གི་ཡོད་དེ་སློབ་གྲྭ་མེ་བཏང་བཞག་འདུག་ཅིག་སྨན་ཁང་རེ་འདྲ་བོ་དང་ཅིག་དངུལ་ཁང་རེ་འདྲ་བོ་དང་དེ་འདྲའི་གི་རྟགས་ཡོད་ས་བོ་དེ་འདྲའི་འདྲ་ལ་ཅིག་རྡོ་གཞུ་གི་ཡོད་འདྲ་མེ་བཏང་གི་ཡོད་འདྲ་དེ་འདྲའི་འདྲ་བོ་རྒྱ་མིས་བཏང་ཡོང་གི་འདུག་དེ་རྫུན་མ་རེད་གི་ད་ལྟ། འདིའི་གཙུག་ལག་ཁང་དང་ཨ་ནི་འདི་ཡི་ར་མོ་ཆེ་གཉིས་ཀྱི་བར་བའི་རྒྱ་མིའི་ཉེན་རྟོག་གི་ལས་ཁུངས་ཧ་ལས་པ་དང་ཐོག་བརྩེགས་བཞི་ལྔ་ཙམ་ཡོད་ཀྱི་རེད་དེ་ཉེན་རྟོག་གི་ལས་ཁུངས་རྩ་བ་ནས་མགོ་བར་དུ་ཚང་མ་མེ་བརྒྱབ་འདི་དེ་ནང་གི་པོ་ལིས་ཚོ་གི་མོ་ཊ་ཚང་མ་མེ་བཏང་བཏང་རེད་དེ་ཚོ་རྒྱ་མིས་རྩ་བ་ཉིད་ནས་གཏོང་གི་མི་འདུག་དེ་གཞུང་ལ་ངོ་སྤྲོད་དགོས་ཡིན་པ་ཚོ་འཇོག་གི་ཡོད་པ་སོང་ཙང་ད་ཁོང་ཚོ་ནག་ཉེས་འཛུགས་དགོས་ཀྱི་ཡོད་རེད་བ་མི་དེ་ཚོ་ལ་དེ་བཙུགས་ཡ་ལ་ཨ་ནི་ཁོང་ཚོ་ད་སློབ་གྲྭ་གཏོར་བཞག་ཟེར་ཨ་ནི་སྦེང་ཁི་ནང་ནས་རྐུ་མ་བརྒྱབ་བཞག་ཟེར་ད་དེ་འདྲའི་འདྲ་བོ་ཁོང་ཚོ་གཏོང་ཡ་ཐབས་ཤེས་བཏང་གི་འདུག། ལགས་སོ། ད་ཁྱེད་དེ་གི་རྗེས་ནས་ཉིས་སྟོང་དགུ་ལ་ཡང་བསྐྱར་ཚུར་རྒྱ་གར་ལ་ཕེབས་ཡིན་ས་རེད་བ། ཨ་ནི་རྒྱ་གར་ལ་ཕེབས་ཨ་ནི་མཐར་ད་ད་ད་འདི་སྐབས་སུ་ཁྱེད་རང་ཨོ་སི་ཀྲུ་ལི་ཡར་བཞུགས་ཏེ་ཨོ་སི་ཀྲུ་ལི་ཡར་ལ་ཕར་ཁྱེད་རང་ཕེབས་ཡ་དེ་ཆབ་སྲིད་བཙོན་པ་གི་ཁོངས་གཏོགས་ཀྱི་དེ་འདྲའི་གི་འབྲེལ་ཡོད་ཀྱི་ཐོག་ནས་ཕར་ཕེབས་པ་ཡིན་གྱི་རེད་བ། རེད་རེད། དེ་ཡིན་དུས་ད་ལྟ་ཨོ་སི་ཀྲུ་ལི་ཡར་ལ་ད་ད་ད་ཁྱེད་ཀྱིས་ཉིས་སྟོང་ག་ཚོད་རེད། ཨ། བཅུ་བཞི་ལོ་ནས་རེད་བ། ཉིས་སྟོང་བཅུ་བཞི་ལོ་ནས་བཟུང་ཅིག་ད་ལོ་སར་གཏང་གི་མིན་ཟེར་ལས་འགུལ་ཅིག་འདུག་ཨ་ད་དེ་ལ་ག་འདྲི་འདྲ་བོ་ཅིག་ལབ་གི་ཡོད་རེད་ཁྱེད་རང་གི། ལོ། ད་མི་ཚང་མ་གི་ལོ་སར་ཟེར་དུས་བོད་པ་གི་དུས་ཆེན་ཅིག་རེད། སྲོལ་རྒྱུན་ཅིག་རེད། ཨ་ད་འདི་ལ་ད་ཅིག་བརྩི་མཐོང་ཆེན་པོ་ཅིག་བྱས་བྱས་ནས་བྱེད་གི་ཡོད་རེད་ཁྱེད་རང་གི་ད་ཅིག་ཁྱེད་རང་སྒེར་གི་རང་གི་ལས་འགུལ་དེ་འདྲི་ཅིག་རེད་འདུག་ཨ་ལ་དེ་དེ་འདྲི་གཏང་གི་མིན་ཟེར་ནས་ཁྱེད་ག་རེ་ག་རེ་བཤད་གི་ཡོད་རེད་དེ་གི་མཚོན་དོན་ག་རེ་ཡིན།

སྤུན་ཟླ་ལྷན་འཛོམས་ཀྱི་གི་ད་དུས་ཆེན་གལ་ཆེ་ཤོས་ཟི་ད་ནང་མི་གཅིག་ཡིན་ན་ནང་མི་གཅིག་གི་ནང་ནས་ད་ཕྲུ་གུ་ཟི་ཕྱི་ལོགས་ཡོད་ཡིན་ན་དེ་ལོ་སར་ཡ་ཡིན་གཅིག་མིན་གཅིག་གི་ད་ནང་ཨ་ཅིག་སླེབས་ཐུབ་ཡ་ཁོ་རང་ངོས་ནས་སླེབས་ཐུབ་ཡ་ཕ་མའི་ངོས་ནས་རེ་ངེས་པར་དུ་ཅིག་ཡོང་དགོས་ཡ་དེ་རེ་བ་གཅིག་རེ་བ་ཨོ་དེ་ཡིན་དུས་ཙམ་པ་ན་གི་དེ་འདྲའི་གི་དུས་ཆེན་ཟི་གི་ད་ལོ་སར་ཟི་དེ་གཞན་ད་དུས་ཆེན་ག་འདྲའི་ཟི་ད་མ་འདྲ་བས་ན་གི་ཡིན་གཅིག་མིན་གཅིག་ལོ་སར་འཛོམས་ཡ་གི་དུས་ཚོད་ཅིག་ཆགས་ཡོད་རེད་དེ་ཡིན་པ་སོང་ཙང་དེ་ཡིན་དུས་ཙམ་པ་ན་གི་ད་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རང་ལུས་མེ་སྲེག་གཏོང་མཁན་གྱི་རྒྱལ་གཅེས་དཔའ་བོ་དཔའ་མོ་དེ་ཚོ་གི་ཕ་མ་སྤུན་མཆེད་ཡིན་ན་ཆོག་གོ། ཨཱ་ནི་ད་ལྟ་བཙོན་ཁང་ནང་མནར་གཅོད་མྱངས་དང་མྱང་བཞིན་པ་གི་ཨཱ་ནི་ཆབ་སྲིད་བཙོན་མ་དེ་ཚོ་གི་ཕ་མ་དང་སྤུན་མཆེད་དེ་ཚོ་ཡིན་ན་ཆོག་གོ་ཁོང་ཚོ་ལ་དུས་ཀྱི་མཉམ་འཛོམས་དུས་སྤྲོ་བ་དེ་རྩ་བ་ཉིད་ནས་ཡོང་གི་ཡོད་མ་རེད། ད་དེ་ཡིན་དུས་བསམ་པ་ནི་གི་ད་ངའི་དངོས་གནས་རེད་ད་ཁོང་ཚོ་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་ད་གཞིས་བྱེས་མཉམ་འཛོམས་མ་བྱུང་བར་དུ་ལོ་སར་གི་མིན་ཟེར་ནི་ང་ཡིན་ན་ཁྱེད་རང་ཚོ་དང་མཉམ་དུ་ཡོད་ཟེར་ཡ་ཟེར་ད་སོ་སོའི་གཞན་དོན་དང་དམིགས་བསལ་ཕན་ཚུན་གྱི་ཐོག་གི་ཡོད་མ་རེད་ནི་གི་ད་སོ་སོ་གི་སེམས་ནས་ད་ཁོང་ཚོ་ལ་གདུང་སེམས་མཉམ་སྐྱེད་འགྲན་བསྡུར་བའི་གི་ཚུལ་དུ་ནི་དུས་ཚོད་ཀྱི་དམ་བཅའ་བཞག་ཡིན་པ། ད་དམ་བཅའ་བཞག་ནི་ད་ཁྱེད་ཀྱི་དམིགས་ཡུལ་འདི་འདྲས་ཅིག་རེད་དེ་འདུག་བ། ཨ་ནི། སྐབས་ཁྱེད་རང་གི་དེ་འགོ་བཙུགས་ཡས་དེ་ལོ་སར་ཚེས་པ་གཅིག་ལ་འགོ་བཙུགས་ཀྱི་ཡོད་རེད་པས་ག་རེ་བཤད་ཀྱི་ཡོད་ད་དེ་ལོ་སར་བཏང་གི་མིན་ཟེར་ཡས་དེ་དཔེར་ན་ང་ཚོའི་ལོ་སར་ཚེས་པ་གཅིག་ཉིན་མོ་ལ་ཕྱེ་མར་ཡོད་རེད་ད་ད་ད་ཅིག་ག་རེ་ཟེར་གོ་རེད་ཨ། དེ་གྲོ་མ་མར་ཁུ་ད་ཟས་ཀྱི་ཐོག་ནས་མང་པོ་ཅིག་ལོངས་སྤྱོད་བྱེད་ཡས་ཡོད་རེད་ཨ་ནི་ཡང་ཅིག་དགོན་པ་ལ་མཆོད་མཇལ་འགྲོ་ཡས་ད་ད་མང་པོ་ཞེ་ཅིག་ཡོད་རེད་བ་དེ་ཚོ་ཚང་མ་ཁྱེད་རང་གིས་སྤང་གི་ཡོད་རེད་ག་འདྲི་རེད།

ཡང་ཅིག་ལས་འགུལ་དང་འབྲེལ་བ་ཅིག་ཡོད་ས་རེད་ཨ་རིའི་རྒྱལ་ས་ག་རེ་ཟེར་དེ་གྲོང་ཁྱེར་ཉིའུ་ཡོག་གི་ནང་ལོགས་ལ་ལོ་སར་ཚེས་པ་གཅིག་ལ་རེད་པས་ག་དུས་རེད་ཁྱེད་ཀྱིས་ཅིག་ལས་འགུལ་ཅིག་སྤེལ་གི་འདུག་བ་དེ་ག་རེ་རེད་རེད་རེད་དེ་ལོ་སར་ཚེས་པ་གཅིག་གི་ཉི་མ་དེ་གཏན་འཁེལ་བསྡད་ཡོད་བ་ཨ་ནི་ད་ང་ད་ལྟ་ཨ་རི་ལ་ཡོང་དགོས་ཡོད་དེ་ད་འདི་ལས་འགུལ་དེ་ད་ད་ལོ་ནས་ཅིག་རིམ་པ་གཅིག་གི་ཡར་པ་རེད་ད་ཅིག

ད་དེ་འདྲའི་འདྲ་བོ་རེད་སྤྱིར་བཏང་ད་བོད་པ་ནང་ང་རྒྱབ་སྐྱོར་བྱེད་མཁན་ནི་རེ་ཟུང་དེ་ཡོང་གི་རེད་དེ་ནི་གི་ཡིན་ན་ད་ང་ཚོས་དེ་ཙམ་ཤུགས་ཆེན་པོ་ཡོད་མ་རེད་ད་མང་ཆེ་ཆ་མཚམས་མཚམས་མ་གྲོང་ཁྱེར་གཅིག་གི་ནང་ང་རང་གཅིག་པོ་གི་སྤེལ་ཡ་དེ་འདྲའི་ཡ་ཡོད་ང་གཅིག་པོ་མཐའ་ན་སོ་སོ་ལ་པར་རྒྱག་རོགས་བྱེད་མཁན་མ་རག་ག་དེ་འདྲའི་མི་ལ་ཀུ་ཅི་པར་ཅིག་རྒྱག་རོགས་བྱེད་འདྲ་བོ་ལབ་དགོ་གི་ཡ་དེ་འདྲའི་ཡ་ང་ཡོང་མྱོང་ཡོད་ཡིན་ན་དེ་ནི་གི་ད་རྒྱབ་སྐྱོར་ཡོད་མེད་དེ། མ་ལྟོས། ད་ཅིག་སོ་སོ་གི་དེ་ནུས་པ་ག་ཚད་ཐོན་གི་ཡོད་མེད་དུ་མ་ལྟོས་ད་སོ་སོ། དྲང་མོ་བཤད་ན་ནག་གཟུགས་ཟེར་བ། ད་ང་རང་གི་ནག་གཟུགས་ཟེར་གི་ནི། ཕྱི་ལོགས་ག་བུད་གི་ཡོད་དེ་འདྲི་ཅིག་རེད། ད་ཅིག་གཞིས་བྱེས་མཉམ་འཛོམས་མ་ཡོང་བར་དུ་ཟེར་ཡོང་དུས་ད་དེ་ག་དུས་ཡོང་གི་ཡོད་ནི་ཤེས་མ་ཐུབ་ཡས་ཀི་གནས་སྟངས་ཅིག་རེད་བ། དེ་ཡོང་དུས་ད་ཁྱེད་རང་ལ་ཕལ་ཆེར་ད་ལོ་སར་ཚེས་པ་གཅིག་དེ་དེ་ཁྱོན་ནས་བཏང་ཡས་མེད་པའི་ཀི་སོ་སོ་རང་གི་དེ་འདྲི་གི་དམ་བཅའ་འདྲ་བོ་ཅིག་རེད་ཤག་ཁྱེད་ཀི་ད་དཔེར་ན་ཐོད་པ་ལ། ད་ད་ད་ག་རེ་རེད་ཅིག་བོད་སྐྱོབ་ཟེར་ཡ་གི་དེ་འདྲའི་གི་རྟགས་འདྲ་པོ་ཅིག་འདུག་བ། འདི་ཡང་ཅིག་ལོ་སར་བཏང་གི་མིན་ཟེར་དེ་དང་འབྲེལ་བ་ཡོད་རེད་པས། དེ་དང་འབྲེལ་བ་ཡོད་མ་རེད་དེ་དེ་སྔོན་ནས་ཡོད་རེད་ད་ཉིས་སྟོང་དགུ་ལ་ངས་འདི་སྐབས་དེ་ལ་ང་ཚོའི་བོད་གཞུང་གི་བདེ་སྲུང་བཀའ་བློན་འབྲོང་ཆུང་དངོས་གྲུབ་རེད་ངས་ཁོ་ས་ནས་དམ་བཅའ་བྱས་འདི་མགོ་བཏགས་ཡིན་པ་ད་ང་ཚོ་དེ་དག་རང་ད་ང་ཚོ་གཞིས་བྱེས་མཉམ་འཛོམས་མ་བྱུང་བར་དུ་ངས་འདི་མགོ་བཏགས་ཡ་དེ་འདི་ཅི་ངས་འདི་བཏགས་དགོས་ཡ་གི་ད་བསམ་བློ་འདྲ་འདྲ་བོ། འདི། བོད་ནང་ནས་ང་དེ། བསམ་བློ་དེ་བྱུང་སོང། བོད་ནང་ནས་ང་མི་གཅིག་གི་དེ་འདྲས་ཅིག་བཤད་སོང། གཞོན་ནུ་ཚོགས་པ་གི་ཚོགས་གཙོ་གི་མགོ་ན་རས་ནག་པོ་ཟིག་བཏགས་ཡོད་རེད་ནས་དེ་བོད་རང་བཙན་མ་ཐོབ་བར་དུ་བཏགས་ཡོད་རེད་ཟེར་ཁོས་དེ་གི་སྒྲུང་འདྲ་བོ་བཤད་དེ་མི་མང་པོ་ལ་སེམས་འགུལ་ང་ཚོ

དེ་འདྲའི་འདྲ་བོ་བསྡམས་ཡས་ལ་འགོ་བཙུགས་ཡིན་པ། ལགས་སོ་ལགས་སོ། ད་ད་ལྟ་ཁྱེད་ཆབ་སྲིད་བཙོན་པ་ཅིག་རེད་ཨ་ནི་ཨོ་སི་ཀྲུ་ལི་ཡ་རེད་ཨོ་སི་ཀྲུ་ལི་ཡ་ལ་ཆབ་སྲིད་བཙོན་པ་མང་པོ་ཞེ་པོ་ཞིག་ཡོད་རེད་བ་ལ་ད་འགའ་ཤས་ཆབ་སྲིད་བཙོན་པ་བོད་ནང་ལོགས་ལ་ད་གཅིག་བྱས་རྗེས་ཤུགས་ཆེན་པོ་ཞེ་པོ་བཞག་ཨ་ནི་བཙན་བྱོལ་ནང་སླེབས་ཡོང་དུས་ད་དུས་དང་གནས་བབས་དང་ཁོར་ཡུག་གང་ཅིའི་ཐོག་ནས་ཡང་སྔོན་མ་གི་བྱས་རྗེས་དེ་ཚོ་མཇུག་སྐྱོང་མི་ཤེས་མཁན་དེ་འདྲས་འདུག་བ་ལ་ད་ཁྱེད་རང་དེ་ལས་ལྡོག་པ་ཅིག་རེད་ཤག་སྔོན་མ་ག་རེ་བྱས་པ་དེ་གི་རྩ་དོན་དེ་རྩ་བ་ནས་མ་ལྷོད་ནས་མུ་མཐུད། འགྲོ་མཁན་གྱི་དེ་འདྲའི་མི་སྣ་གཅིག་ཡིན་ས་རེད། ད་དེ་ནང་བཞིན་གཅིག་ཡང། ད་ང་ཚོས་ལོ་སར་སྐོར་ཞིག་བྱས་ཡོང་དུས་ལོ་སར་འདི་ཡང་རྒྱ་ནག་གཞུང་ཚབ་ཀྱི་གོ་སྐབས་བེད་སྤྱོད་བཏང་ནས་བོད་མི་དེ་ཚོ་སྣེ་ལེན་ཞུ་གདན་འདྲེན་ཞུ་ཨ་ནི་བོད་པ་དེ་འདྲས་འགྲོ་མཁན་འདུག་ཟེར་ལབ་ནས་བརྒྱུད་ལམ་ཁག་ལ་དེ་འདྲས་ཐོན་ཡོང་འདུག་བ་ཡུ་རེད་ནིའུ་ཡོ་ཁི་རེད་ཨ་ནི་ད་ལྟ་དེ་སུའི་ཟི་ལན་དང་གཅིག་བྱས་ན་ཨོ་སི་ཀྲུ་ལི་ཡ་དེ་འདྲས་ཡོད་སྲིད་ཀྱི་རེད་དེ་འདྲས་བྱས་ན། ད་ལྟ་ཅི་བདེ་གི་རེད་པས་བྱང་ག་འདྲི་འདྲ་བོ་ཅིག་བཟོས་གི་འདུག་དེ་ལ། ད་དེ་ངས་བལྟས་ན་རྒྱ་ནག་གི་ལོ་སར་རེད་འགྲོ་ན་དེ་དངོས་གནས་མ་འོས་པ་ཞིག་རེད་བསམ་གི་འདུག་ད། ཆབ་སྲིད་བཙོན་པ་དེ་ཚོ་ད་ངས་ང་རང་ད་བཙོན་ཁང་གཅིག་པ་གི་དེ་འདྲའི་ཆབ་སྲིད་བཙོན་པ་ལ་ཡོད་བཙོན་ཟུར་ད་དེ་ཚོ་ཕྱི་ཕྱོགས་ཀ་ཐོན་ཟླ་བ་ནི་ཡོད་དེ་མིན་ན་སྔོན་མ་ད་ང་ཚོ་གྲྭ་བཞི་བཙོན་ཁང་གི་ནས་བཙོན་པ་དེ་འདྲའི་མང་པོ་འདུག་ད་ང་ཚོ་གྲྭ་བཞི་བཙོན་ཁང་གི་སྐོར་གི་བཤད་དུས་ང་ཚོ་བཙོན་པ་མང་པོ་གཅིག་ཅེས་ངོ་ཤེས་གི་འདུག་དེ་འདྲའི་སྒྲུང་འདྲ་བོ་བཤད་དུས་ངས་ཆབ་སྲིད་བཙོན་པ་དེ་ཚོ་ལ་ག་རེ་ལབ་ཀི་ཡོད་དེ་དེ་ཙམ་མིན་ང་ཚོ་སྤྱིར་བཏང་གི་ཆབ་སྲིད་བཙོན་པ་དེ་བཙན་བྱོལ་ར་ཡོང་ཡ་དེ་དྲང་མོ་བཤད་ན་ཁོ་དམིགས་ཡུལ་ངེས་ཅན་ཅིག་གི་ཐོག་ནས་ཡོང་ཡོད་རེད་ད་དེ་ཁོའི་གནས་ཚུལ་མང་ང་ཚོ་ཧ་གོ་ཚར་རེད་བ་དེ་མ་གཏོགས་མིན་གི་ད་དེ་གཅིག་བུ་གུ་ཆུང་ཆུང་འདྲ་བོ་མ་རེད་ཨ་ནི་གཅིག་བསམ་རྒྱུ་དྲན་རྒྱུ་གང་གཅིག་མེད་ད་ཡོང་ཡོད་མ་རེད་ད་རྒྱ་མི་དེས་ད་ང་ཚོར་རྒྱུ་གོ་གོ་ནང་ནས་བསམ་བློའི་ནང་འདྲ་མིན་སྣ་ཚོགས་ཅིག་གི་བཟོ་ཡོད་རེད་དཔེ་དུ་དེའི་དཀྱིལ་དུ་བཙོན་པ་ཁོའི་དམིགས་ཡུལ་ངེས་ཅན་ཟིག་གི་ཐོག་ནས་རྒྱ་ཆེ་ཆུང་འགོ་ཚུགས་ཡིན་གང་ལ་གང་འཚམ་ཟིག་འགོ་ཚུགས་ཡོང་ཡོད་རེད་དེ་ཡིན་པ་སོང་ཙང་དང་པོ་བོད་ནང་ནས་ཡོང་དུས་ཀྱི་ཁོང་ཚོའི་དམིགས་ཡུལ་གཅིག་ཡོད་རེད་བ། དེ་རྒྱབ་ཏུ་མར་རྒྱག་པའི་སྒང་ནས་ཕྱི་རྒྱལ་ར་འགྲོ་དགོས་ཡོད་དེ་གལ་ཆེན་པོ་འདུག་ཟེར། དམིགས་ཡུལ་དེ་རྡ་རམ་ས་ལ་བཞག་དང་ངས་ཕྱི་རྒྱལ་ར་འགྲོ་བ་ཡིན་ན་དེ་ནོར་སོང་བ་རེད་ལབ་ཀྱི་ཡོད་ངས། དེའི་རྒྱུ་མཚན་བྱས་ནས་ད་ཆབ་སྲིད་བཙོན་པ་དེ་འདྲའི། ལོ་སར། ད་ལྟ་རྒྱ་མིའི་གཞུང་ཚབ་ཁང་གི་ལོ་སར་གཅིག་ཡོད་སྐད་བཏང་རྒྱ་མིའི་གཞུང་ཚབ་ཁང་གི་ད་དེ་འདྲའི་གཅིག་ལོ་སར་དེ་རྟེན་འབྲེལ་གྲ་སྒྲིག་བྱས་ཏེ་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ཁ་འཐོར་ར་བཏང་ཡག་གི། དེའི་སྲིད་ཇུས་ཅིག་དེ་འདྲ་དེ་རེད་འདུག་ད། དེ་འདྲའི་བོད་ནང་ནས་ཅིག་གཞིའི་བཏང་སྙན་འདྲ་བོ་ད་ལྟ་ཅིག་འདྲ་མི་འདྲ་ཡ་ར་སྐད་བཏང་ཁྱེད་རང་རྒྱ་མིའི་གཞུང་ཚབ་ཁང་ནས་འདྲ་མི་འདྲ་མཛད་སྒོ་ཚོགས་དེ་ལ་བོད་པ་དེ་ཚོ་སྐད་བཏང་ཨ་ནི་ཁ་ཤས་སོང་ཁ་ཤས་མ་སོང་ཨ་ནི་ཁྱོད་འགྲོ་སོང་ཨ་ཙི་ཁྱོད་འགྲོ་མ

མང་པོ་ཅིག། རུག་རུག་བྱས་ནས། ཚོ་ཚོ་བྱས་ནས་ཡང་ཅིག་བོད་ལ་གཉེན་འཕྲད་འགྲོ་མཁན་དང་རྒྱ་མིས་གོ་སྒྲིག་བྱས་པའི་དེ་འདྲའི་འགྲོ་མཁན་ཡོད་རེད་ཟེར་གི་འདུག་དེ་འདྲའི་ནང་ལོགས་ལ་ཆབ་སྲིད་བཙོན་པ་ཚོ་ཡོད་ན་ཆབ་སྲིད་བཙོན་པ་ཚོ་ཕར་འདྲི་འགྲོ་ཡ་ལ་དཀའ་ངལ་མེད་པ་འདྲ་བོ་དང་དེ་འདྲའི་འགྲོ་ན་ཅིག་ཁྱེད་རང་ངོས་ནས་གི་ག་འདྲའི་འདྲ་བོ་ཅིག་གཟིགས་གི་འདུག་དེ་ཚོ་ཏག་ཏག་ཅིག། སྐྱོན་མེད་པ་འདྲ་བོ་ཅིག་རེད་པས། དེ་སྐྱོན་ཡོད་དེ་ཡོད་ད། དེའི་ནང་འགྲོ་ཤ་དེ་འདྲའི་ཆབ་སྲིད་བཙོན་པ་ད་སྔོན་མ་དགུ་བཅུ་གསུམ་གི་རྒྱུན་ལས་ཡོད་ངས་དེ་འདྲའི་ངོ་ཤེས་པ་དེ་འདྲའི་ཡོད་ན་ནིང་ད་བི་ཌི་ཡོ་དེ་ཚང་མ་འདུག་ཁོ་རང་ཨོ་སི་ཀྲི་ལི་བཞུགས་གི་ཡོད་རེད་དེ་ད་ཀྲུང་གོ་བོད་མི་ཕྱིར་སྡོད་དགོས། བོད་པ་ཀྲུང་གོའི་ཕྱིར་སྡོད་བོད་པ་ལ་སྐུལ་འདེད་འོ་དེ་འདྲའི་གི concept ད་ཉིས་སྟོང་ཉི་ཤུ་རྩ་བཞི་ལ་མི་དྲུག་ཅུ་ཟིག་འགྲོ་ཡོད་རེད་ལ་སྐུལ་འདེད་འོ་དེ་བྱེད་དུས་ཙམ་པ་ན་གི་ད་དེ་འདྲའི་གི་ནང་ཨོ་སི་ཀྲི་ལི་ནང་ལོགས་ནས་དེ་འདྲའི་འགྲོ་མི་བྱུང་ཤག་ད་ཆབ་སྲིད་བཙོན་ཟུར་ཡིན་པ་ད་དགུ་བཅུ་གསུམ་གི་སྔོན་མ་ཚོགས་མི་དེ་འདྲའི་ཡིན་པ་འོ་དེ་འདྲའི་འགྲོ་མི་བྱུང་ཤག་ད་དེ་བོད་ནང་བོད་ནང་སོང་ང་ནི་བརྙན་རྒྱབ་ཏེ་ཚུར་བཏང་ཡོང་གི་འདུག་འོ་དེ་བྱེད་དུས་ཙམ་པ་ད་འདི་འདྲའི་གི་རིགས་དེ་ད་དངོས་གནས་བཤད་ན་ད་སོ་སོ་གི་དགོས་མཁོ་ག་རེ་གཅིག་གཅིག་དགོས་མཁོ་ཉི་ཚེ་བ་ཆུང་ཆུང་ཞིག་དང་ད་ཡང་ན་ད་ཅིག་སོ་སོ་གི་ཅིག་ཕ་མ་སྤུན་མཆེད་དང་སོ་སོ་ངོས་ཅིག་གཟིག་གཟིག་འདྲ་བོ་བྱེད་ཡ་གི་ཆེད་དུ་ཡིན་ན་དོན་དག་ཆུང་ཆུང་ཟིག་ཅིག་བོད་ནང་ང་འགྲོ་ཡ་མ་རེད་བོད་ནང་ད་འགྲོ་བསམ་གི་ཡོད་རེད་ཁྱོད་འགྲོ་བསམ་གི་ང་འགྲོ་བསམ་གི་ཡོད་རེད་ང་ཁྱོད་བོད་ནང་ང་དེ་དེ་རིང་འགྲོ་གི་ཡིན་པས་སང་ཉིན་འགྲོ་གི་ཡིན་ལབ་ན་ང་དེ་རིང་རང་འགྲོ་གི་ཡིན་ཟིག་ང་སང་ཉིན་བར་དུ་སྒུག་ཐུབ་ས་མ་རེད་དངོས་གནས་དྲང་གནས་གི་ཅིག་ཡག་པོ་ཅིག་བྱས་ནས་འགྲོ་ཐུབ་གི་ཡོད་ན་ཡིན་ན་དེ་དེ་ང་ཚོ་ལུང་སྟོང་མ་གཅིག་རང་གཅིག་རེད་བ་དང་པོ་ནི་ང་ཚོ་ཕ་མ་སྤུན་མཆེད་ཚང་མ་ཐུག་རྒྱུ་མེད་བ་དེ་ནི་ཁོང་ཚོ་ལྷག་འགྲོ་གི་ཡོད་བ་ཧ་གོ་གི་གོ་གི་ང་ཚོ་ཡོང་རྒྱུ་རེད་བ། དེ་ཡིན་པ་སོང་ཙང་ནི་ང་ཚོ་དེ་ལ་ཡོང་དེ་དེ་ཡང་གཅིག་ཡོད་ཚུལ་ནི་ཡོད་ཚུལ་ཤོར་སོང་ན་དེ་དངོས་གནས་སོ་སོ་གི་ད་ཅིག་སྐྱིད་སྡུག་དང་འབྲེལ་བ་ཡོད་རེད་བ་དེ་སོ་རྨང་གཞི་དང་འབྲེལ་བ་ཡོད་རེད་བ། ལོས་ལོས། ད་ཡང་བསྐྱར་ཁྱེད་ཀྱིས་ལོ་སར་བཏང་གི་མིན་ཟེར་དེ་དང་དྲི་བ་འབྲེལ་བའི་ཐོག་ལ་དྲི་བ་གཅིག་བཀོད་པ་ཡིན་ན། ད་ལོ་སར་དེ་དུས་ཆེན་ཅིག་རེད་དེ་ཞོལ་རེད་ཨ་མི་རི་ཀ་གི་དཔེ་ན་ད་ལྟ་དེ་ཕྱི་སྲིད་ལས་ཁུངས་ནང་ལོགས་ཡིན་ན་ཡང་བོད་པའི་ལོ་སར་དེ་སྲུང་བརྩི་ཞུ་གི་ཡོད་རེད་ཨ་ནི་ལོ་སར་སྐབས་སུ་ཅིག་བླ་ཆེན་ཁག་ཚང་མ་གི་འཚམས་འདྲི་བཏང་དེ་འདྲས་འདུག་ཅིང་ད་དེ་འདྲས་ལས་བརྒལ་བའི་གི་ཁྱེད་རང་གི་ཡང་ཅིག་ལས་འགུལ་ཅིག་སྤེལ་གི་ཡོད་རེད་ད་ཡང་ཅིག་ང་ཚོའི་སྲོལ་རྒྱུན་གི་ལམ་ལུགས་དེ་འདྲས་ཅིག་ལ་ཁྱེད་རང་གི་ངོ་རྒོལ་བྱས་པ་འདྲ་བོ་ཅིག་དེ་ཁྱེད་རང་གི་གཟིགས་གི་ཡོད་ན་མེད་ན། དེ་ཡོད་མ་རེད་དེ་ཆགས་ཀྱི་མ་རེད་ད། ངས་བོད་པ་ཚང་མས་ལོ་སར་བཏང་ཆོག་གི་འདུག་དེ་སྡུག་ཅག་རེད་འདུག་དེ་འདྲའི་སྐད་ཆ་བཤད་ཀྱི་ཡོད་མ་རེད་བ། ད་ལོ་སར་རྩ་བ་ཆེན་པོ་རེད་ཟེར་ཨ་ནི་ཁོ་རྩ་བ་ཆེན་པོ་ཡིན་པའི་རྒྱུ་མཚན་གྱིས་ནི་ད་ངས་དེའི་སྐབས་དེ་ལ་ཁོ་དེ་འདྲའི་གི་དུས་ཆེན་གལ་ཆེན་པོ་ཟིག་གི་སྐབས་དེ་ལ་ཨ་ནི་ངས། ད་རྒྱལ་གཅེས་དཔའ་བོ་དཔའ་མོ་དེ་ཚོ་ལ་ཨ་ནེའི་གདུང་སེམས་མཉམ་སྐྱེད་བྱེད་གི་ཡོད་ཟེར་དུས་ཚང་མའི་སེམས་ནང་གལ་ཆེན་པོ་རེད་ད་ད་བོད་པ་ཅག་གིས་ང་ལོ་སར་ད་ང་རང་བཏང་གི་ཡོད་མ་རེད་ད་ནང་གི་མི་གཞན་པ་ནང་ང་ལོ་སར་སྐད་བཏང་ཨ་ནེའི་བོད་པ་དེ་ཚོ་འཛོམས་འཛོམས་བྱེད་དུས་ལོ་སར་སྐད་བཏང་དུས་བྱེད་དུས་ང་འགྲོ་གི་ཡོད་རེད་དེ། བོད་པ་དེ་ཚོ་གི་ལོ་སར་ཚང་མས་བྱེད་མ་དགོས་པ་དེ་འདྲ་མ་རེད་པ་ང་ཚོ་ལས་ཀ་ཡིན་གཅིག་མིན་གཅིག་ངའི་ལོ་མ་སར་གི་ལས་འགུལ་སྤེལ་རེ་ཡིན་ན་ཁྱོད་ལོ་སར་ཡག་གི་གླིང་ཁའི་དཔེ་ནང་འབྲི་གི་ཡོད་རེད་དེ་མ་གཞི་ནས་ཡིན་གཅིག་མིན་གཅིག་ཚང་མས་ལས་ཀ་གཅིག་བྱེད་དགོས་ཡིན་འགྲོ་དེ་འདྲ་མ་རེད་བ། འོ་དེ་འདྲ་ཡིན་པ་སོང་ཙང་དེ་ཨ་ཆགས་ནི་མ་རེད། ལོ་སར་ཚེས་པ་གཅིག་ཉིན་མོ་ལ་ཁྱེད་ཀྱི་ད་མ་གཅིག་ས་བཀྲ་ལ་མ་ཐོན་ནས་ལས་འགུལ་གཅིག་བྱེད་ཀྱི་ཡོད་ན་སྐབས་དེ་དུས་ཁྱེད་ཀྱི་དགོས་འདུན་ཟེར་ན་རེད་འབོད་ཚིག་ཟེར་ན་དེ་ཚོ་ག་རེ་རེད། ད་ནམ་རྒྱུན་ཡིན་ན་ད་ངས་ཆབ་སྲིད་བཙོན་པ་དེ་ནི་གི་འདི་བྱས་གི་ད་ལྟ་འདིའི་དེ་ཅིག་གློད་བཀྲོལ་ཡོང་ཐུབ་དེ་རྒྱལ་གཅེས་དཔའ་བོ་དཔའ་མོ་དེ་ཚོ་གི་ད་ད་ལྟ་འདིའི་ནང་མི་དེ་ནི་གི་ད་དེ་འདྲའི་གི་གནས་སྟངས་གི་ངང་ངས་གདུང་སེམས་མཉམ་སྐྱེད་ཡོད་དེ་དེ་འདྲའི་གི་སྐོར་རེད་འདི་ཅིག་ཡོད་རེད་ད་ད་ལོ་ངས་རབ་བྱུང་ན་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཨ་མ་འདི་ན་ཡོད་སོང་ཙང་ནི་ངས་དེའི་ནང་ལོགས་ད་ཅིག་ད་ལྟ་རྒྱལ་གཅེས་དཔའ་བོ་དཔའ་མོ་དེ་ཚོ

ད record ཟེར་ཡོད་རེད་བ། དེའི་ལོ་རྒྱུས་ཚང་མ་མཉམ་འབྲེལ་རྒྱལ་ཚོགས་ཡིག་ཚགས་ནང་ང་ཅིག་ཉར་རོགས་བྱིས་ཟེར་ཡ་གི། འོ་དེ་འདྲའི་ཡོད་ཅིག་འབོད་སྐུལ་སྣ་ཁ་གསུམ་འདྲ་ཞིག་འབོད་ཚིག་གྲ་སྒྲིག་བྱས་བ། ལགས་སོ། ཐུགས་རྗེ་ཆེ། ད་ལྟ་ཨོ་སི་ཀྲུ་ལི་ཡ་ན་བཞུགས་པའི་བོད་རིགས་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་བྱས་ཀི་ད་ལོ་སར་མ་བཏང་ནས་ལོ་བཅུ་འཁོར་གི་འདུག་ཨན་དེ་ནང་བཞིན་ཅིག་ད་འདི་ཡང་མུ་མཐུད་བྱས་ཀི། ཨ་རི་གི་ནིའུ་ཡོག་གི་གྲོང་ཁྱེར་ནང་ལོགས་ལ་དེ་འདྲའི་ངོ་རྒོལ་བྱས་པ་ཡང་རེད་འདུག་ཨན་ཁྱེད་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པ་སྙིང་ཐག་པ་ནས་བཀའ་དྲིན་ཆེ། ཐུགས་རྗེ་ཆེ་བཀའ་དྲིན་ཆེ་གོ་སྐབས་གནང་བ་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན།